པོ་འདུག་དགོས་རེད་པ་དེ་ཡིན་ཙང་ཀུན་སློང་བཅོས་པ་ཟེར་དེ་ཞེ་དྲག་གལ་ཆེན་པོ་རེད་དེ་ཡེ་ཤེས་ཀྱི་ཀུན་སློང་བཅོས་པ་ཟེར། གཉིས་པ་སྐྱབས་འགྲོ་སེམས་བསྐྱེད་བྱ་ཚུལ་ཟེར་དེ། སྐྱབས་ཡུལ་གསལ་འདེབས་པ་ནི་རང་གི་མདུན་གྱི་ཐད་དྲང་གི་ནམ་མཁའི་གནས་སུ་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་མཐོ་ཞིང་ཡངས་པའི་སྟེང་ཁར་སྣ་ཚོགས་པད་ཟླ་ཉི་མའི་དཀྱིལ་འཁོར་གྱི་གདན་ལ་དྲིན་ཅན་རྩ་བའི་བླ་མ། གདན་ལ་དྲིན་ཅན་རྩ་བའི་བླ་མ་བླ་མ་ཐུབ་པའི་དབང་པོ་རྡོ་རྗེ་འཆང་ཆེན་པོ་དེ་ཉིད་ཀྱི་མཐའ་བསྐོར་དུ་དངོས་དང་བརྒྱུད་པའི་བླ་མ་ཡི་དམ་སངས་རྒྱས་བྱང་སེམས

འདོམ་པ་གང་ཙམ་ཅིག་ཡོད་པ་དེའི་སྟེང་ལ་ཁྲི་ཡངས་ཤིང་རྒྱ་ཆེ་བ། སེང་གེ་ཆེན་པོ་བརྒྱད་ཀྱིས་ཡར་བཏེགས་བཞིན་པའི་ཁྲི་ཡངས་ཤིང་རྒྱ་ཆེ་བ་ཅིག་ཡོད་པར་བྱས། དེ་ཡི་དཀྱིལ་ཏག་ཏག་དེ་ན་ཁྲི་ཆུང་ཁྲི་ཆུང་ཆུང་ཅིག་ཡོད་པར་བྱས། ད་དེའི་གཡས་གཡོན་ལ་ཁྲི་ཆུང་ཆུང་གཉིས། མདུན་རྒྱབ་གཉིས་ལ་ཁྲི་ཆུང་ཆུང་གཉིས་བྱས་ནས་ཁྲི་ཆུང་ཆུང་ལྔ་ཡོད་པར་བྱས། དཀྱིལ་གྱི་ཁྲི་དེ་ལ་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ། དེ་ནས་ཐུབ་པའི་དབང་པོ། རྡོ་རྗེ་འཆང། ཐུབ་པའི་དབང་པོ་ཀྱི་ཐུགས་ཀ་ལ་རྒྱལ་བ་རྡོ་རྗེ་འཆང་ཡོད་པར་བྱས། དེ་འདྲ་ཞིག་གསལ་བཏབ།

ཏག་ཏག་བྱས་ནས། ཡང་སོ་སོའི་དབང་རྫས་སུ་དག་དང་དབང་རྫས་སོ་སོར་བྱས་བྱས་ནས། དེ་བྱས་བྱས་ནས། བདག་དང་མ་སེམས་ཅན་ཐོག་མ་མེད་པ་ནས་ད་ལྟ་ཡོད་པ་དེ་བར་ནི་འཁོར་བ་ཀྱི་སྡུག་བསྔལ་དེ་དང་དེ་སོགས་དེ་ལྟ་བུ་མྱོང། སྡུག་བསྔལ་གསུམ་གྱིས་རྒྱུན་ཆད་མེད་པར་མནར་བྱས་བསྡད་པ་རེད་ད་ལྟ་ཡང་དེ་ནས་རང་དབང་མ་ཐོབ་པར་བྱས་འཁོར་བ་ཀྱི་གནས་དེ་ལྟ་བུར་བསྡད་དགོས་པ་བྱུང། དེ་ཡིན་ཙང་ད་རེས་ནི་བླ་མ་དཀོན་མཆོག་གི་བཀའ་དྲིན་ལ་བརྟེན་ནས་དལ་འབྱོར་མི་ལུས་ཐོབ། སངས་རྒྱས་ཀྱི་བསྟན་པ་དང་མཇལ་དེའི་སྐབས་སུ་སེམས་ཅན་ཐམས་ཅད་སྡུག་བསྔལ་ཐམས་ཅད་ལས་ཡར་བྲལ་ནས། ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་འགོད་དགོས་འདུག་བསམ་སྙམ་བྱས། ཨ་ནི་སྙན་རྡོ་འདོན་ནས། འོ་དེ་ལྟ་བུ་དེ་ནས་སྡུག་བསྔལ་ཐམས་ཅད་ལས་ཡར། སྐྱོབ་ཐུབ་མཁན་དེ་སུ་ཡོད་ཟེར་ན་མདུན་ན་ཡོད་པའི་བླ་མ་དཀོན་མཆོག་གསུམ་ལ་མ་གཏོགས་གཞན་པ་སུ་གཅིག་ལ་རེ་བ་བཅོལ་ཡག་མི་འདུག། ཨ་ཁྱེད་རང་རྣམས་ཀྱིས་ནི། མ་སེམས་ཅན་ཐམས་ཅད་ཀྱི། འཁོར་བའི་སྡུག་བསྔལ་ཐམས་ཅད་ཡར། སྐྱོབ་ཐུབ་པ་བྱེད་རོགས། ཡར་རེ་བ་དྲག་མི་འདུག་ཞུ་བྱས་ནས། ཡང་ན་བླ་མ་ལ་སྐྱབས་སངས་རྒྱས་ལ་སྐྱབས་ཟེར་ཅེས་བྱ་བ་རེ་རེ་ལ་ཡང་དེ་ནས་ཕྲེང་སྐོར་རེ་རེ་ཙམ་རེ་རེ་ཙམ་བགྲངས་ནས་མ་གཏོགས་ལང་ས་ནས་བཞག་བྱ་རྒྱུ་མེད་པ་རེད། སོ་སོ་སྐྱབས་འགྲོ་གི་བསྙེན་མཚམས་དེའི་དེ་ན་སྐབས་དུས་ཡིན་ན་སྐྱབས་འགྲོ་ག་ཚོད་ཡོད་ཡོད་ས་བཅུ་ནས་སྐྱབས་འགྲོ་ས་དེ་གོ་ལ་དེ་རང་སང་སང་བཏང་ནས། ང་བླ་མ་ལ་སྐྱབས་ཟེར་བྱས་ཟེར་དེ་བླ་མ་སྡེ་ལྔ་ཡོད་རུང་བ་དཀྱིལ་ལ་བླ་མ་ཐུབ་པའི་དབང་པོ་བྱ། ཨ་ནི་རྒྱ་ཆེན་སྤྱོད་བརྒྱུད་དང་ཟབ་མོ་ལྟ་བརྒྱུད།

དུ་དཔའ་བོ་བུ་ག་ཐམས་ཅད་ནས། ཚེ་རབས་ཐོག་མ་མེད་པ་ནས་བསགས་པའི་བཟླས་པ་དང་སྒྲིབ་པ་ཉོན་མོངས་པ་ཚང་མ་ཐམས་ཅད་མ་དོན་གསུམ་སོ་སོར་རིམ་གྱིས་ལྷག། ལྷག་པར་དུ་ཡང་སྤང་ལྡན་བླ་མའི་སྐུ་ལས་བརྡོལ་པ་སྲོང་བཅག་པ་ཚུར་སྤྲུལ་པ། མ་དེ་གཉིས་མེད་བགྱིས་པ་ལ་སོགས་པ་ཚང་མ་ཐམས་ཅད་དཔའ་བོ་བུ་ག་ཐམས་ཅད་ནས་ཆོས་རོལ་དུ་ཐོན་གསུམ་སོ་སོར་རིམ་གྱིས་དེའི་གསུང་ལུང་སྟོན། དེའི་ཞོག་ཁོག་ཏུ་ཡང། བླ་མ་ལ་སྐྱབས་སུ་མཆིའོ་ཟེར་ཏོག་ཙམ་བྱས་ནས། ཕྲེང་སྐོར་ཆ་ཁ་ཤས་བགྲངས་པ་ཡིན་ན་བདུད་རྩི་སེར་པོ། བདུད་རྩི་སེར་པོ་དེ་འདྲ་བབས་བྱས་ནས་ཚེ་དང་བསོད་ནམས་ལུང་རྟོགས་ཀྱི་ཡོན་ཏན་ཐམས་ཅད་འཕེལ་ཞིང་རྒྱས་པ། ལྷག་པར་དུ་ཡང་དཔལ་ལྡན་བླ་མའི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐོབ་བྱས་རང་ལ་ཞུགས་སོང་བསམ་སྙམ་བྱས། རང་ཉིད་དཔལ་ལྡན་བླ་མའི་སྐྱབས་འོག་ཏུ་ཚུད་སོང་བསམ་སྙམ་བྱས་འོ་དེའི་དམིགས་པ་བྱས་བྱས་ནས་སྐྱབས་འགྲོ་བསགས་ཏེ་དེ་འདྲ་སྐྱབས་འགྲོ་བསག་དགོས། ཨ་ནི་དམིགས་པ་དེ་ཡག་པོ་བྱས་ནས་མ་གཏོགས་ད་ག་ཚོད་སྐྱབས་འགྲོ་ཚིག་ཙམ་གྱིས་བསགས་པ་ཡིན་ན་ཕན་ཡོད་མ་རེད་པ། ཚིག་ག་ཟེ་སྦོམ་ཕྲ་ཅི་མང་པོ་བསགས་པ་ཡིན་ནའི་ཧ་ལས་ཞེ་དྲག་ཡོད་མ་རེད། གཙོ་བོ་གཙོ་བོ་དོན་གྱི་སྐྱབས་འགྲོ་དེ་སྙིང་ཐག་པ་ནས་ནི། དོན་གྱི་སྐྱབས་ཡུལ་བླ་མ་དཀོན་མཆོག་གསུམ་པོ་དེ་ལ་བས་བློས་འཁེལ་པ་གྱིས། བློས་འཁེལ་པ་གྱིས་དང། ནི་མ་རྒན་སེམས་ཅན་ཐམས་ཅད་རང་དང་སེམས་ཅན་ཐམས་ཅད་ཚང། ནི། འཁོར་བ་དང་ངན་སོང་གི་སྡུག་བསྔལ་གྱིས་ནི་མནར་དང་མནར་བཞིན་པ་དེ་ལས་ཡ། སྐྱབས་རེ་བྱས་ན་སངས་སོགས་ཀྱང་མི་བྱེད་སྡུག་བསྔལ་ལས་འཇིགས་ཤིང་སྐྲག་པ་དཀོན་མཆོག་ལ་དེ་ལས་སྐྱོབ་པའི་ནུས་པ་ཡོད་པ།

ཐ་ན་ཆ་བཞག་ནི་སངས་རྒྱས་ཀྱི་སྐུ་ལ་བཟང་ངན་གྱི་དབྱེ་བ་ཕྱེས་པ། སངས་རྒྱས་ཀྱི་སྐུ་ནི་རིང་ཐུང་གི་ཚད་བཞག་པ། སངས་རྒྱས་ཀྱི་སྐུ་རྗེན་པ་བྱས་ནས་ནི་ས་རྗེན་པ་ནང་ལ་གདན་མེད་པ་བྱས་ནས་བཞག་པ། སངས་རྒྱས་ཀྱི་ན་བཟའ་རྐུ་བ། སངས་རྒྱས་ལ་ཕུལ་བཞག་ཁྱེད་ཀྱིས་ནི་དེ་འདྲ་དཀོར་ལ་སོགས་པ་རང་གིས་ཟས་པ། དེ་ནས་ད་ནི་ཅེས་བྱས་ནས་དེ་བཞིན་གཤེགས་པའི་སྐུ་ཁ་ཤས་བཟང་པོ་ཡིན་ཁ་ཤས་ངན་པ་རེད་ཟུང་སོ་ནམ་བྱས་པ། ནི་སྐུ་ལ་འགོམ་ཡུག་གཏོང་བ། སྐུ་གཏའ་མ་བཞག་པ།

སངས་རྒྱས་ཀྱི་ཡོན་ཏན་ཚང་མ་ཐམས་ཅད་སྐུ་གསུང་ཐུགས་ཀྱི་ཡོན་ཏན་སོགས་རང་ལ་ཞུགས་ནས་རང་ཉིད་སངས་རྒྱས་དཀོན་མཆོག་གི་སྐྱབས་འོག་ཏུ་ཚུད་སོང་བསམ་སྙམ་བྱས། ཧོ། དེ་འདྲ་ཅིག་བསམ་བཏང། ནི་ཆོས་ལ་སྐྱབས་སུ་མཆིའོ་ཟེར་ཏེ་ཀོ་ལ། དེ་དག་གི་མདུན་ན་རང་རང་གིས་གསུངས་པའི་ལུང་གི་ཆོས་རྣམས་པུ་སྟི་རྣམ་པར་ཡོད་པ་ཟེར་ཡོད་རེད་བ། ཧོ། དེ་འདྲའི་ཆོས་པུ་སྟི་དེ་ཚོ་ལས་བདུད་རྩི་རྒྱུན་བབས། བདུད་རྩི་རྒྱུན་བབས་བྱས་ནས་ནི། བདུད་རྩི་དཀར་པོ་གི་རྒྱུན་བབས་སྟེ་རང་གི་ནི་རང་དང་སེམས་ཅན་ཐམས་ཅད་ཀྱི་ལུས་ཐམས་ཅད་གང།

ཆོས་ལ་ག་ཟེར་སྲོལ་ལ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཁྱད་པར་ཅན་དེ་སྐྱེ་འོང་གི། ཆོས་ལ་ག་ཟེར་མཐོང་ཆུང་བྱེད་པ་དཔེ་ཆ་དེ་འདྲ་མཐོང་ཆུང་བྱེད་པ་དང་བཙོག་པ་ཤོར་བ་ཞིག་ཡིན་ན་མ་འོངས་པའི་ནང་ལ་ནི་རྨོངས་པ་མི་ཤེས་པ་དུད་འགྲོ་དེ་འདྲ་ལ་སྐྱེ་བ་ལེན། ཆོས་རྩ་བ་ནས་ག་གི་མི་ཤེས་མཁན་འོ་དེ་འདྲ་རྨོངས་པ་ཅིག་སྐྱེ་བ་ལེན་གྱི་ཡོད་རེད། དགེ་བཤེས་ཤ་ར་བ་ཆེན་པོས་གསུངས་པ་རེད་བ། རྨོངས་པ་དེ་ཀ་ད་ལྟ་དེ་ཀས་ཆོག་གི་ཡིན་ཟེར་དེ་ལས་རྨོངས་ན་ཅི་རྟོགས་ཟེར། ཆོས་ལས་པའི་བཙུན་མོ་བརྩི་ས་བྱེད་པ་དང་ཆོས་པུ་སྟི་དེ་ཚོ་ལ་བཙོག་པ་མ་བྱེད་པ་དེ་འདྲ་བྱས་ཏེ།

དངོས་སུ་ཤི་ཡས་དོན་དམ་པའི་དགེ་འདུན་དཀོན་མཆོག་ཟེར་འཕགས་པའི་གང་ཟག་དེ་རེད། རྣམ་པར་ཐར་པའི་སྒོ་དང་པོ་ཟེར་མཁན་དེ་ཐོབ་ཚར་སོང་འཕགས་པའི་གང་ཟག་ཟེར་མཁན་དེ་དགེ་འདུན་དཀོན་མཆོག་ངོ་མ་དེ་རེད། ཡིན་ནའི་བརྡར་བཏགས་པའི་དགེ་འདུན་དཀོན་མཆོག་ཟེར་དགེ་འདུན་དཀོན་མཆོག་འདུ་ཤེས་བཞག་དགོས་ཏེ་ང་རང་ཚོ། སོ་སོ་སྐྱེ་བོ། སོ་སོ་སྐྱེ་བོ་ནི་མི་བཞི་ཡན་ཆད་སོ་སོ་སྐྱེ་བོ་མི་བཞི་ཚང་སོང་ན་དགེ་འདུན་དཀོན་མཆོག་གོ་ཆོད་པ་རེད། དགེ་འདུན་དཀོན་མཆོག་ངོ་མ་མ་རེད་དེ་དགེ་འདུན་དཀོན་མཆོག་གོ་ཆོད་པ་རེད། དེ་ལ་ཕན་གནོད་ག་རེ་བྱེད་པ་ཡིན་ནའི་དགེ་འདུན་དཀོན་མཆོག་ལ་ཕན་གནོད་བྱེད་པ་དང་གཅིག་པ་གཅིག་རྐྱང་རེད།

ཨ་དག་ནང་ཡོད་ཅེ་ན་ཨ་ནི་མི་རེ་ལ་སྐྱོན་རེ་རེ་བཏགས། ཨ་བྲེ་གུ་དེ་གའི་མི་དེ་སེར་སྣ་ཆེན་པོ་ཞེ་དྲག་ཡོད་ད། དེ་ཁོང་ཁྲོ་ཚ་པོ་ཞེ་དྲག་ཡོད་ད། དེ་ང་རྒྱལ་ཚ་པོ་ཞེ་དྲག་ཡོད་ད། དེ་འདྲ་རེ་རེ་ནས་སྐྱོན་རེ་རེ་བཏགས་ཏེ་གོ་ལ་སོ་སོ་གཅིག་པོ་མ་གཏོགས་ལྷག་མ་རོགས་མི་རེ་ལ་ཚང་མ་རྣམས་ཀྱི་སྐྱོན་རེ་རེ་རེ་མཐོང་གི་ཡོད་རེད་པ། ཨ་དེ་འདྲ་བྱས་ཏེ་གོ་ལ་དགེ་འདུན་དཀོན་མཆོག་ལ་བརྟེན་པའི་ཉེས་དམིགས་ཆེན་པོ་ཞེ་པོ་ཅིག་བསགས་པ་རེད། ཨ་དག་ནང་ཡོད་ཅེ་ན་དགེ་འདུན་གྱི་ཞབས་ཏོག་འགོག་པ་དཀོར་འཕྲོག་པ།

གཏོང་སྒོ་དེ་ཉུང་རུ་གཏོང། ཡང་ན་ནི། གཏོང་སྒོ་དེ་དཔྱིད་ཁ་གཏོང་ཡས་དེ་དབྱར་ཁ་ལ་གཏོང། དབྱར་ཁ་གཏོང་ཡས་དེ་དགུན་ཁ་ལ་གཏོང། ཡང་ཁ་ཤས་ཁ་ཤས་ལ་ཕར་ཆད་བཅུག། ཁ་ཤས་ཁ་ཤས་ལ་ཕར་ལྷག་བཅུག་དེ་འདྲ་བཅུག་ནས་བྱས་ཉེས་ཉེས་མེད་རེད། ཁོ་རང་ག་དུས་ག་དུས་གཏོང་དགོས་ཡིན་ན་ག་དུས་ག་དུས་གཅིག་གཏོང། སོ་སོ་རང་ལ་མ་འཐད་པའི་ཆེད། སོ་སོ་རང་ལ་འཐད་པའི་ཡིན་ན་ནི། ཟ་ཡས་འཐུང་ཡས་དེ་འདྲ་ཡིན་པས་ནི་ཞག་ཏུ་བསྡུ་བའི་གི་དགུ་སྲིན་གྱི་རེད་པ། དེ་མ་ཡིན་པ་དགེ་འདུན་གྱི་སྤྱི་རྫས་དངུལ་འདྲ་མི་དང། ཅ་ལག་འདྲ་མི་དང།

དགེ་འདུན་གྱི་ཞལ་ཏ་བ་དེ་འདྲ་དགེ་འདུན་གྱི་ཤིང་བརྐུས་བྱས་ནས་དགེ་འདུན་གྱི་མེ་ཤིང་སྦར་ཡས་དེ་འདྲ་ཡོད་རུང་བ་དེ་སོ་སོ་རང་ནས་ལོངས་སྤྱོད་པ་ཡིན་ན། ལོངས་སྤྱོད་མཁན་གྱི་སོ་སོ་གྱི་སྤུན་སྤུན་མཆེད་དང་དེ་ཚོ་བཀྲམ་སྟེ་གང་ག་འབུ་ལ་སྐྱེ། ཨེ་ནས་ཁོ་རང་རང་ཤིང་སྡོང་དེ་ལ་སྐྱེ་བྱས་ནས་ཁོ་ཚོ་ཡི་ཁོ་ཟས་བྱེད། ཁོ་ཟས་བྱེད་ནས་སྡུག་བསྔལ་མྱོང་བས། ཨེ་དང་ནང་ཡོད་བྱས་ནས་དགེ་འདུན་གྱི་ཐག་པ་སོ་སོ་གྱི་ལོངས་སྤྱོད་དགེ་འདུན་གྱི་གནང་བ་མ་ཐོབ་བར་གྱི་ལོངས་སྤྱོད་པ་ཡིན་ན་སོ་སོ་ཡི་ཐག་པ་ལྟ་བུ་གྱི་སེམས་ཅན་བྱས་ནས་སེམས་ཅན་དེ་འདྲ་ཅིག་ལ་སྐྱེ་བ་ལེན། ཨ་ནི་སྡུག་བསྔལ་མྱོང་སྡོད་མཁན། ཡང་འགའ་ཤས་འགའ་ཤས་ཨ་ནི་རྒྱ་མཚོ་ནང་ལ་འབུ་ཁ་ཤས་ཁ་ཤས་སྐེད་པ་སྦོམ་པོ་ཡོད་མཁན་ཡང་བར་མཚམས་བར་ལ་ལ་ཕྲ་མོ་ཕྲ་མོ་ཡོད་མཁན་ཨ་དེ་འདྲ་ཅིག་དེ་དགེ་འདུན་གྱི་གཏོང་སྒོ་དེ་དུས་དུས་སུ་མ་གཏོང་བ་དེ་ཡི་རྣམ་སྨིན་གྱི་འབྲས་བུ་ཡིན་པས། ཨ་དེ་འདྲ་ཨ་མ་དགེ་འདུན་སྲུང་ཆུ་དེ་ནས་རྒྱ་མཚོ་ཆེན་མོ་ནང་ལ་ཏོག་སུ་འགྲོ་དུས་ཁོ་ལ་འདྲ་མི་འདྲ་མང་པོ་ཞེ་པོ་ཅིག་མཐོང་འདུག་ག། མཐོང་ནས་ཨ་ནི་སངས་རྒྱས་ལ་བཀའ་འདྲི་ཞུ་དེ་དེས་དེ་སྔོན་ག་དུས་དེ་བྱས་པ་རེད་དེས་དེ་སྔོན་ག་དུས་དེ་བྱས་པ་རེད་ཟེར་ནས་གང་ག་གསུངས་པ་རེད།

དེ་ནས་སྟོང་རྒྱུད་སེམས་ཀྱི་རེད་པ་བཅོམ་ལྡན་འདས་ལ་སྤྲེའུ་གཅིག་གིས་སྦྲང་རྩི་ཕུལ་ནས་འོག་ཏུ་སྤྲེའུ་དེ་ག་རེ་བྱས་པ་ཟེར་ན་སངས་རྒྱས་འོད་སྲུང་གི་བསྟན་པ་ག་དུས་དེ་དགོན་པ་ང་ཚོའི་དགོན་པ་གཅིག་གི་རེད་པ་དགོན་པ་མཉམ་དུ་བྱས་ནས་བསོད་སྙོམས་ལྷོ་ཁ་འཕེལ་ཏེ། བསོད་སྙོམས་སློང་ག་ཕེབས་དུས་བར་མཚམས་བར་ལ་ཆུ་ཡུར་བུ་གཅིག་ཡོད་མོད། ཆུ་ཡུར་བུ་དེ་ནི་ལ་ལོ་ཆུང་བ་གཅིག་གིས་ཆུ་ཡུར་བུ་དེ་མཆོང་རྒྱག་རྒྱག་ཅིང་ཕྱིན་པས། ད་ལོ་རྒན་འཁོགས་ཅིག་ལོ་རྒན་འཁོགས་ཅིག་མཆོང་རྒྱག་རྒྱག་མ་ཐུབ་ས་ཁྱོད་རང་སྤྲེའུ་དང་འདྲ་གི་འདུག་ཟེར།

སྦྲང་རྩི་དེ་མཆོད་དེ་ཁོ་དགའ་ཐག་ཆོད་བྱས་ནས་བྲག་རི་ལ་ཡར་རྩེད་མར་རྩེད་ནས་ཡར་མཆོང་མར་མཆོང་བྱས་ཏེ་བྲག་རི་ལས་མར་ཟག་ནས་ཤི། ཤི་བྱས་ནས་ལྷ་སུམ་ཅུ་རྩ་གསུམ་ལ་སྐྱེས། དེ་དགོང་དག་ད་བར་རང་གི་སངས་རྒྱས་ཀྱི་དྲུང་དུ་དེ་སྐུ་དེ་ལྷ་ཡི་མེ་ཏོག་ལ་སོགས་པ་ཚོས་ཁེངས་བྱས་ནས་མཆོད་པ་ཕུལ་ག་ཡོང་ནས་དེ་འདྲ་བྱུང་བ་རེད་པ། ཁྱེད་རང་ཚོ། ཁྱེད་རང་ཁྱི་དང་འདྲ་གི་འདུག་འདི་འདྲ་གི་འདུག་ཟེར་ནས་དེ་འདྲ་མིང་བཏགས་རྒྱུ་མེད་པ་རེད། མིང་བཏགས་པ་ཡིན་ན། ཉེས་པ་དེ་ལྟ་བུ་ཡོད་རེད། ཡང་དག་ནི་ཤི་བོ་གསལ་རྒྱལ་སེང་གེ་བྱུང་བར་བ་ཤི་བོ་གསལ་རྒྱལ་སེང། ཤི་བོ་གསལ་རྒྱལ་སེང་དེ་ད་མོང་ཆེད་དུ་གོ་མྱོང་རེད་ཡང་འགའ་ཤས་འགའ་ཤས་གོ་མ་མྱོང་ཁྱེད་ད་རེ་གསར་པ་དེ་འདྲ་ཡོད་པ་ཡིན་ན་ཅིག་བཤད་ནས་ཕལ་ཆེར་ཕལ་ཐུག་ནམ་ཡོང་གི་རེད། ཤི་བོ་གསལ་རྒྱལ་སེང་གེ་དེ་ཨེ་ནས་ཧ་མ། ཉག་པ་ལྔ་བརྒྱ་ཐོན་པ་ཆུ་བོ་ནི་ར་འཛག་ལ་སེང་གེ་དེ་ན་ཨེ་ནས་ཆུ་བོ་གོང་ཁའི་ནང་ཉག་པ་ལྔ་བརྒྱ་ཐོན་པ་ཅིག་དུས་རྒྱུན་དུ་ཉག་ཤ་ཟ་ནས། ཉག་གཟན་གྱིས་འདེད་འོག་རེད།

ཡང་ན་ཆུ་ལོག་ཁོ་ཚོ་ཡར་འཐེན་ནས་ད་རེས་ཉ་ཆེན་པོ་ཞིག་བྱ་རག་སོང་སོང་སོང་རེ་མོ་བྱས་ནས་ཆུ་ལོག་ཡར་འཐེན་དེ་ཁོ་ལ་ཇི་མ་ཇི་ལས་མ་བཞག་ནས་ཏོག་སུ་བཏགས་ཏེ་ཁོ་ལ་ཁོ་ཉ་རེ་ཡོད་མ་རེད་ཆུ་སྲིན་ཟ་མ་བླུག་གི། འོ་དེ་ལ་ལུས་པོ་ཚང་མ་ཐོན་ཞིག་མགོ་ཆ་ནས་མགོ་བཅོ་བརྒྱད་ཡོད་གི། མགོ་བཅོ་བརྒྱད་དེ་ལ་ཡང་ན་རྔ་མོང་གི་མགོ་འདྲ་མོ་དང་འབྲུག་གི་དོག་འབྲུག་གི་མགོ་ཟུར་ཐག་འདྲ་མོ་དང། ཡང་གླང་པོ་ཆེའི་མགོ་དང་སེང་གེའི་མགོ་དང་སྟག་གི་མགོ་དང། གཟིག་གི་མགོ་དང་ར་གི་མགོ། གླང་གོག་གི་མགོ་དང་དེ་འདྲ་མི་འདྲ་མི་འདྲ་མགོ་བཅོ་བརྒྱད་ཡོད་གི། ཨོ་དེ་འདྲ་ཅིག་མཐོང་བྱུང་ཡང་ན་ཁོ་ཉ་ཡིན་ས། སྐམ་ས་ན་ཡར་སླེབས་ཚར་སོང་ཡང་ན་ཁོ་ལ་ལུས་ཚིགས་ག་གེ་ཡོད་མ་རུང་དགུ་བཅུ་སྟོང་ཡོད་མ་རུང་པ། ཡར་འཐེན་ནས་བཞག་ནས་ཁོ་ཚོ་ལྟད་མོ་བལྟ་ནི་ལྟད་མོ་བལྟ་གཅིག་གཅིག་ལ་བཤད་གཅིག་གཅིག་ལ་བཤད་པ་ཡིན་ས་ལུང་པ་དེའི་མི་གང་ག་ལྟད་མོ་བལྟ་ག་ཡོང་བྱུང་ནས་མི་འབོར་དེ་འདྲ་འཛོམས་པར་གདའ། ཉ་སྔ་མ་མཐོང་མ་མྱོང་ཁྱེད་མི་གནས་ཉ་ཅིག་མཐོང་པ་རེད་པ་མགོ་བཅོ་བརྒྱད་ཡོད་གི་དེ་འདྲ་ཅིག་མཐོང་ནས།

སངས་རྒྱས་བྱིན་གྱིས་བརླབས་ཏེ་སྐྱེ་བ་སྔ་མ་ཡར་དྲན་གྱི་རེད། སངས་རྒྱས་ཀྱིས་དེའི་འཁྲིས་ལ་ཕེབས་བྱས་ནས་ཁྱེད་རང་སུ་ཡིན་པ་ཟེར་སྐད་ཆ་དྲིས་ཡིན་པ་རེད། ང་ཤེད་བུ་སེར་སྐྱ་ཡིན་ཟེར་ཡིན་པ་རེད། ཨ་ནི་ཁྱེད་རང་ནི། ད་ལྟ་ལུས་ག་འདྲ་ཅིག་ལ་བསྡད་ཡོད་ཟེར་ང་ད་ལྟ་དུད་འགྲོ་ཡི་ལུས་ཡིན། ད་དེ་ནས་ཤི་ནས་ག་པར་འགྲོ་ག་ཟེར་དེ་ནས་ཤི་ནས་ང་དམྱལ་བ་རུ་འགྲོ་ངེས་ཡིན། ཁོ་རང་རང་གི་ལབ་ཡིན་པ་རེད། ཨ་ནི་ཁྱེད་རང་ལ་མི་དགེ་བའི་བཤེས་གཉེན་སུ་རེད། ཁྱེད་རང་དེ་འདྲ་དུད་འགྲོ་གཅིག་ལ་སྐྱེ་བཅུག་མཁན་སུས་བཟོས་པ་རེད་ཟེར་ཏེ་ང་ཨ་མ་གྱིས་བྱས་སོང་ཟེར་ལབ་ཡིན།

ཨ་དེ་ལབ་ཡིན་པས། ཨ་ཨ་མ་ཡིས་དེ་རྩོད་པ་རྩོད་ག་འགྲོ་ཤོག་དེ་ཚོ་ལས་རྒྱལ་བ་ཡིན་ན་ཁྱེད་རང་ཕྱོགས་ལས་རྣམ་པར་རྒྱལ་བའི་གོ་འཕང་ཐོབ་ངེས་པ་རེད། ཨ་དེས་ཨ་མ་ཡི་ཁ་ལ་ཉན་པོ་ཞིག་བཅོས་ཡོད་འདུག་དེ། དེ་ཚོ་རྩོད་པ་རྩོད་ག་འགྲོ། རྩོད་པ་རྩོད་ག་འགྲོ་དེ་ཁོ་ལ་ཁོང་ཚོ་མཁས་པ་ཆེན་པོ་ཞེ་དྲག་ཡིན་ཟེར་ས་མེད་ཅི་ལས་རྩོད་པ་རྩོད་ཐུབ་གི་མེད་པ་རེད་དེ། གླགས་མ་འཁེལ་ནས་ནི་ཚུར་ཡོང་ན་ཨ་མ་ཡིས་དེ་གླགས་འཁེལ་མི་འདུག་གླགས་མ་འཁེལ་ནས་ནི་ཁྱེད་རང་ཁོ་ཚོ་ནང་བཞིན་བྱེད་ཅེས་ནས་ཁོ་ཚོ་གི་ཆོས་དེ་རྐུ་མ་བརྐུས་ནས་ལོག་ཤོག། ཨ་གྲྭ་པ་བྱེད་ཁ་གཏོང་རོགས་ཁོ་གྲྭ་པ་བྱེད། ང་ཚོས་དང་པོ་གྲྭ་པ་བྱས་ཏེ་ཁོ་ལ་བརྟག་དཔྱད་ཡག་པོ་མ་བྱས་ན་དེ་འདྲ་ཡིན་པས་རྐུ་ཐུབ་ས་མེད་པར་སེམས་ཡིན་ཏེ་དུས་ཚོད་ཞིག་འགོར། ཡང་གྲྭ་པ་བྱེད་ཁ་ཡོང། གྲྭ་པ་བྱེད་ཁ་ཡོང་མོད་དུ་ངོ་མ་བྱེད་ཀྱི་ཡིན་ནོ་ཁོའི་ཡོན་ཏན་རྐུ་མ་རྐུ་ཁ་ཡོང་པ་རེད་པ་ཁོའི་བསམ་པ་རྣམ་དག་གིས་གྲྭ་པ་བྱེད་ཀྱི་མ་རེད་ཁོ་ཚོའི་ཡོན་ཏན་དེ་ཤེས་རིག་བྱས་ན་ཨ་ནི་ཁོ་ཚོ་ཕམ་པར་བྱེད་དགོས་གསུངས་ཟེར་རམ། གྲྭ་པ་བྱེད་ཁ་ཡོང། ད་གྲྭ་པ་བྱས་གྲྭ་པ་བྱས་ནས་ལོ་མང་པོ་བྱས། སློབ་གཉེར་རྒྱབ་ནས་བསྡད་ནས་ཨ་ནི་ལུང་གི་ཡོན་ཏན་མཁས་པ་ཞེ་དྲག་བྱུང་བས་ཡིན་ནའི་ད་ནི་ཁོང་གིས་ཉམས་ལེན་ངོ་མ་མེད་པ་ཡིན་ས་རྟོགས་པའི་ཡོན་ཏན་གང་ཡང་ཡོང་གི་མ་རེད་བ། ལུང་གི་ཡོན་ཏན་མཁས་པ་ཞེ་དྲག་བྱུང། ཡང་ལུང་གི་ཡོན་ཏན་མཁས་པ་ཞེ་དྲག་བྱུང་སྟེ་ཁོ་ཚོ་རྩོད་པ་རྩོད་དུས་ཁོ་ལ། ཁོ་ཚོས་ནི་ལུང་རྟོགས་ཀྱི་ཡོན་ཏན་གཉིས་ཀ་མངའ་བ་ཡིན་ཟེར་ཙང། ལུང་གི་ཡོན་ཏན་ཡོད་པ་ཙམ་གྱིས་ཕན་གྱི་མ་རེད། ཡང་རྩོད་པ་རྩོད་ནས་ཁོ་གླགས་མ་འཁེལ། ཁོ་ཕམ་པར་མ་གཏོགས་ཁོ་རྒྱལ་ཐུབ་ཡག་མེད། ཡང་ཨ་མ་ལ་ལོག་ཕྱིན་ནས་ད་ང་སློབ་གཉེར་ཞེ་དྲག་བྱས་ཡོད། ཞེ་དྲག་བྱས་ཡོད་དེ་ཁོ་ཚོ་ལས་རྒྱལ་ཐུབ་པའི་རྒྱུ་ནི་མི་འཚོལ་ཁོ་ཚོ་རྟོགས་པ་དང་དེ་ཚོ་གོང་ཀ་ཡོན་ཏན་ཆེན་པོ་དང་ང་ནི་ལུང་གི་ཡོན་ཏན་ཙམ་མ་གཏོགས་རྟོགས་པའི་ཡོན་ཏན་ཡོད་མ་རེད་ཟེར་ཨ་མ་ལགས་ཡིན་མོད། ཨ་མ་གྱིས་དེ་འདྲ་ཡིན་པ་ཡིན་ན་ཨ་ནེ་ཁྱེད་རང་ཁོ་ཚོ་དང་རྩོད་པ་རྩོད་དུས་ཁོ་ལ་མི་མང་པོས་ལྟད་མོ་ལྟ་ག་ཡོང་གི་རེད་ཟེར། ལྟད་མོ་ལྟ་ག་ཡོང་དུས་ཁོ་ལ་ཁོ་རང་ཚོ་ལ་ཨ་ནེ། ཁ་ངན་བཤད་ཤོག་ཟེར། ཁ་ངན། ཁྱེད་རང་སྤྲེའུ་དང་འདྲ་གི་འདུག་ཟེར་ནས་དང། ཁྱེད་རང་བ་དང་འདྲ་གི་འདུག་ཟེར་ནས་དེ་འདྲ་ལབ་པ་ཡིན་ན་ཁ་འགུལ་སྐྱོད་གཏོང། ལས་སླ་པོ་ཞེ་དྲག་ཡོད་རེད་བ་མཆུ་ཏོ་འགུལ་ཙམ་ཅིག་མ་གཏོགས་ཡོད་མ་རེད། སྡིག་པ་ལུང་པ་གང་བསགས་བྱས་ནས་རྗེས་མ་ཨ་ནི་མ་འོངས་པ་ན་ལ་བསྐལ་པ་ནས་བསྐལ་པའི་བར་དུ་མྱོང་ནས་ཚར་ཡ་མེད་པ་བ་དེ་འདྲ་གཟིགས་དགོས་རེད། འོ་དེ་དགེ་འདུན་ལ་བརྟེན་པའི་ལས་འདི་ཟེར་མཁན་དེ་ཞེ་དྲག་ཉེན་ཁ་ཆེན་པོ་རེད། སངས་རྒྱས་དང་ཆོས་ལ་བརྟེན་པའི་དགེ་འདུན་ག་རེ་ཟེར་དགོས་ཡིན་ན། ལས་དེ་ལས་དགེ་འདུན་ལ་བརྟེན་པའི་ལས་དེ

དེ་ས་དགེ་འདུན་དང་ང་རང་ཚོ་མཉམ་པོ་གཤིབ་དགོས་པ། སོ་སོ་སྐྱེ་བོའི་དགེ་འདུན་ཡིན་ནའི། འཕགས་པའི་དགེ་འདུན་དེ་འདྲ་ཡིན་འོང་སྲིད་ཀྱི་རེད་ད། སོ་སོ་སྐྱེ་བོའི་དགེ་འདུན་ཡིན་པ་ཡིན་ནའི་མཉམ་པོ་གཤིབ་འགྲོ་དུས། ཨ་ནི་ཁ་ངན་ཚིག་ངན་ལབ་ཡས་དང་ཨ་ནི་རྩེད་མོ་རྩེ་ཡས་དང་དེ་འདྲ་མང་པོ་ཅིག་ཡོང་གི་རེད་བ། ད་ཕར་ཚུར་དག་སྣང་སྦྱང་ཐུབ་པ་ཡིན་ན་ཡག་ཤོས་རེད། གཅིག་གིས་གཅིག་ལ་དག་སྣང་སྦྱང། ཕར་ཡ་དག་སྣང་སྦྱང་ཚུར་ཡ་དག་སྣང་སྦྱང་པ་ཡིན་ན་ཨ་ནི་ཡག་ཅིག་ཡོང་གི་རེད་བ། དེ་འདྲ་བྱེད་མ་ཐུབ་པ་ཡིན་ནའི་ཨ་ནི་ཁ་ཉིན་ཚིག་ཉིན་ལོ་ཡས། ཨ་དེ་འདྲ་ཁྱོན་ནས་བྱེད་རྒྱུ་མེད་པ་རེད། ཨ་དགེ་འདུན་ཟེར་མཁན་དེ། འཕགས་པ་ཀླུ་སྒྲུབ་ཀྱིས་གསུངས་འདུག་ཨ་དགེ་འདུན་ལས་ཀྱི་བདག་མ་བྱེད་ཟེར། དགེ་འདུན་ལས་བྱེད་ཀྱི་དེ་ཚོའི་ཞེ་དྲག་དོགས་ཟོན་མ་འགྲིག་དུས་དཀའ་ལས་ཁག་པོ་ཞེ་དྲག་ཡོད་རེད། ཧ་མ་ང་ཚོ་ད་ལྟ། སློབ་དཔོན་ཨཱརྱ་དེ་བ་གི་སློབ་མ་ཅིག། དགེ་འདུན་གྱི་ཞལ་ཏ་བ་བྱས་བྱས་ནས་རྒྱ་གར་ནང་ལ་དགེ་འདུན་གྱི་ཞལ་ཏ་བ་བྱེད་དུས་ཁོ་ལ་ལོ་གཅིག་བྱེད་ཀྱི་ཡིན་ནའི་འདྲ་ལོ་ལྔ་བྱེད་ཀྱི་ཡིན་ནའི་འདྲ། དེ་དུས་ཚོད་དེ་རྫོགས་ཚར་སོང་ན་ང་རྒྱལ་འདོད་ཀྱི་ཅི་མཛད་ཁྱོད་ནི་ང་ལ་རྒྱག་མེད་ཟེར་ན་སྣག་ཅིག་ཅི་དགོས། སྣག་ཅིག་ཅི་ཚར་སོང་ན་ད་ག་དག་ཚར་རེད་ད། ད་ག་རང་དེ་བྱས་མ་ཐུབ་ང་ཚོ་ད་ལྟ་ན་ཡོད་ཀྱི་ཉི་མ་རེ་རེ་ནས་ཐོ་རྒྱག་གྱི་ནས་ཉི་མ་རེ་རེ་ཡི་གེ་རྒྱག་གྱི་ནས་རྩིས་རྒྱག་གི་ཡོད་མ་རེད། སོ་སོས་སྣག་ཅིག་ཅི་སྣག་ཅིག་ཅི་ཚར་སོང་ན་སྣག་དེ་ལས་ཆ་བཞག་ནས་ད་ད་ནས་བཟུང་སྟེ་ཁོ་རྒྱལ་འདོད་ཀྱི་ཅི་མཛད་ཁེར་ཁེར་མེད་པ་དེ་དེ་གྱིས་བ་རེད། ཚེ་ལྷོ་བས་ཨ་ཡ་འདི་བ་དགེ་སློང་མ་ཅིག་ནགས་ལས་གྲགས་རྒྱལ་འདོད་ཀྱི་ཞབས་ལྟ་བ་ཅིག་ཡིན།

ཨོ་ཏི་ཟི་ནག་ཅིག་ནི་དག་དག་ག་ཚག་པར་བ། དེ་ཚག་དེ་ཀུ་ལ་ཨེ་ནི་རྒྱུ་མ་རྒྱུ་མ་རེད་དེ་ཀུ་ལ་ཨོ་ཏི་རྒྱན་འདོད་ཀྱི་དག་སེར་པོ་ཞིག་ཁོ་རང་ནང་ལ་རྒྱག་དེ་ཧ་གོ་ནས། ཨ་ནི་ཨ་ཡ་འདི་བ་ལ་བཀའ་འདྲི་ཞུས་ནས་ང་དེ་འདྲ་ཅིག་བྱས་སོ་ཟེར་དུས་ཀུ་ལ་ད་མོང་པ་ནི་ལ་ཁྱེད་རང་ཨ་ནི་དེ་བྱེད་ཅི་གི་རེད་ཟེར་དོགས་འདྲུ་ཅི་ལ་བྱེད་གི་རེད་ཟེར། བཀའ་གནང་ཅིག། དོགས་འདྲུ་ཅི་ལ་བྱེད་གི་རེད་ཟེར། ཨ་ནི་རྒྱུ་མ་དོགས་འདྲུ་ཅི་ལ་བྱེད་ཅེ་ན་ཁྱོད་ག་པར་སླེབས་ས་དེ་ནི་ང་དེ་སྐྱོག་ཁ་ལེན་ཡོང་ཟེར། ཨ་ཡ་འདི་བོད་ཀྱི་ཨེ་མཁའ་སྤྱོད་བྱ་ཡིན་པ་རེད། ཨེ་རྒྱུ་མ་དེ་ནི། ང་རང་ཚོ་བལ་ལས་བསྟན་པ་དག་ཡའི་ཁ་རྩོད་ཁོང། རྒྱ་གར་ནང་ལ་ཡ་ནི་དོགས་འདྲུ་དེ་འདྲ་གཅིག་ཡོད་ཕྱིར་རོ་བལ་ལས་བསྟན་པ་དག་ཡའི་ཁ་རྩོད་དེ་ནི་བལ་ལས་དོགས་འདྲུ་གཅིག་ལས་གཅིག། ཨ་ནི་ལྷོ་བལ་ཨ་ཡ་འདི་བ་ཡ་དེ་ནི་འཕགས་པ་ལ་སྐུ་ཁྲི། དེ་ཡིན་པ་རེད་སྐུ་ཁྲི་བཞི་པ་དེ་མིན་འགྲོ། རྒྱ་བ་རྒྱ་ཚོས་སྲིད་ཉིན་དེ་ཡིན་པ་རེད་རྒྱ་བ་རྒྱ་ཚོས་སྲིད་ཉིན་དེའི་སྤྱི་བ་གཞིས་ཅིན་དེ་ཕེབས་ནས་ནི་དེ་ཡ་སྟོད་ཁ་ཡོང་པར་བ། དོགས་འདྲུ་དེ་ཡ་སྡོད་ཁ་ཡོང་གི་རེད།

ད་ནི་བགེགས་ཉིད་ལས་སྦྱོར་ཡང་ཧམ་པ་ཡིན་ན་བགེགས་ཉིད་ལས་ཡར་སྦྱོར་ཡོང། ད་ལོ་སེང་གེ་ཉིད་ལས་སྦྱོར་ཡས་ཏེ་ད་ལྟོ་ལ་དྲག་གི་ཡོད་ཀྱི་རེད། ཨ་མ་བགེགས་ཉིད་ལས་སྦྱོར་ཡས་ཏེ་མང་པོ་ཟུག་ཀྱི་ཡོད་རེད། སྨོན་ལམ་ཆེན་པོ་ཚོ་དེ་སྐོར་ལ་བགེགས་ཆེན་པོ་ཡོད་རོ། འབྲས་སྤུངས་ན་དགེ་གཡོག་ཉི་ཤུ་རྩ་ལྔ་ཡོད་རེད་གཞི་དངོས་གཉིས་ཡོད་རེད་ཕྱག་དར་པ་སེ་གཉིས་ཡོད་རེད་ཞལ་ངོ་བཞི་ཡོད་རེད་དེ་ཚོ་གོང་ཁ་ལ་བགེགས་ཉིད་ལས་སྦྱོར་མཁན་མི་ལྔ་བརྒྱ་དྲུག་ལྷག་ཡོད་རེད་མི་རེ་རེ་ལས་མི་ལྔ་བསྡུ་བྱ་གི་ཡིན། ཁོ་རང་ཚོས་བགེགས་ཀྱི་ནུབ་ཕར་གཏོང་བགེགས་ཀྱི་ལས་མང་བསྟོད

ཞེ་དྲག་ཉེས་པ་ཆེན་པོ་ཡོད་རེད་དེ་ཚོ་ཟེར་ནས་ཡར་དྲན་པ་བྱས་བྱས་ནས་ད་ལྟ་ཁོ་ནས་ང་ཚ་ཤ་དང་གབ་ཟས་མོག་མོག་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་པ་བྱེད་སྐྱབས་འགྲོ་བྱེད་སྐྱབས་འགྲོ་བྱེད་པ་ཡིན་ན་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་དུས་དེ་ཚོ་གང་ཡར་དྲན་པས་ཡིན་ན་ཡིན་ན་དགེ་འདུན་བདུད་རྩི་རྒྱུན་བབས་བྱེད་ནས་སོ་སོ་མ་དག་གསུམ་སོ་སོ་རིམ་གྱིས་དམིགས་པ་བྱེད་འདུག་སེ་བྱས་ནས་སྐྱབས་འགྲོ་བྱེད་དུས་སྐབས་ལ་བླ་མ་མཆོད་པ་འགོ་འགོ་དེ་ན་སྐྱབས་འགྲོ་བསགས་བསགས་དེ་དེའི་ཁ་དུ་དེ་རེད་སྐྱབས་འགྲོ་སོང་ཡོང་དེ།

སྣ་ལྔ་ཡི་བའི་གསེར་ཐོག་བཅས་པའི་རྒྱུད་བོ་ཟེར། བདུད་རྩི་སྣ་ལྔ་ཟེར་ཏེ་དཀར་པོ་སེར་པོ་དམར་པོ་སྔོན་པོ་ལྗང་ཁུ་ཟེར་ཏེ། རང་བཞིན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པའི་ཐོག་མེད་ནས་བསགས་པའི་བདེ་འབྲས་ཐམས་ཅད་དང་ཁྱད་པར་དུ་ཡང་པཎྜི་ཏའི་བླ་མའི་སྐུ་ལས་བརྡོལ་བ་སྲོང་བཅག་པ་ཐུགས་སྤྲུལ་པདྨ་དེ་ཉིད་མི་འཇིགས་པ་ལ་སོགས་པ་གདོང་རྣམས་བླ་མ་ལ་དད་པའི་བདེ་འབྲས་ཐམས་ཅད་དུད་ཁུ་དང་སྲོང་ཁུ་སྣུམ་བག་དབུལ་པོ་དགུ་དང་པགས་པ་སྤུ་ཁ་ཐམས་ཅད་ནས་ཕྱིར་བཏོན་ཏེ་སྲོང་དེ་དག་ལུས་དྭངས་བསིལ་འོད་ཀྱི་རང་བཞིན་ཅན་དུ་སྲིད་དུ་སོང་ནས་ལོ་ཏོག་ཅི་ཡོན་ཏན་ཐམས་ཅད་འཕེལ་ཞིང་རྒྱས། ཁྱད་པར་དུ་ཡང་པཎྜི་ཏའི་བླ་མའི་སྐུ་གསུང་ཐུགས་བཞེད་ཀྱི་ཀློང་ཐོབ་ཅིང་རང་བཞིན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པའི་རང་དང་མ་རྒན་སེམས་ཅན་ཐམས་ཅད་དཔལ་ལྡན་བླ་མའི་སྐྱབས་འོག་ཏུ་ཚུད་པར་བསམ་མོ། དེ་ནས་སངས་རྒྱས་ལ་སྐྱབས་སུ་མཆིའོ་ཞེས་སྐྱབས་འགྲོ་ལན་གང་མང་བརྗོད་པས་གསང་བདེ་འཇིགས་གསུམ་ཀྱེ་གསང་བདེ་འཇིགས་གསུམ་ཀྱེ་རྡོ་རྗེ་དུས་འཁོར་བསྐལ་བཟང་གི་སངས་རྒྱས་སྟོང་སངས་རྒྱས་སུམ་ཅུ་སོ་ལྔ་ལ་སོགས་པ་སངས་རྒྱས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་སྡིག་སྒྲིབ་སྦྱོང་བ་སོགས་དམིགས་པ་གོང་ལྟར་བྱའོ། དེ་ནས་ཆོས་ལ་སྐྱབས་སུ་མཆིའོ་ཞེས་སྐྱབས་འགྲོ་ལན་གང་མང་བརྗོད་པས་སྐྱབས་ཡུལ་སོ་སོ་ཡི་མདུན་ལ་བཞག་པའི་ཆོས་པོ་ཏི་རྣམས་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་སྡིག་སྒྲིབ་སྦྱོང་བ་སོགས་དམིགས་པ་གོང་ལྟར་བྱའོ། དེ་ནས་དགེ་འདུན་ལ་སྐྱབས་སུ་མཆིའོ་ཞེས་སྐྱབས་འགྲོ་ལན་གང་མང་བརྗོད་པས་བྱང་སེམས་ཉན་རང་རྣམས་དང། དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ལ་སོགས་པའི་དགེ་འདུན་དཀོན་མཆོག་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་སྡིག་སྒྲིབ་སྦྱོང་བ་སོགས་དམིགས་པ་གོང་ལྟར་བྱའོ། ཁྱད་པར་སངས་རྒྱས་ཀྱི་སངས་རྒྱས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་འབེབས་པའི་ཚེ་ན་ངོ་བོ་སངས་རྒྱས་རྣམས་ཀྱི་གྱེན་ལོག་མི་མཐུ། ངོ་བོ་སངས་རྒྱས་རྣམས་ཀྱི་བྱིན་རླབས་ནུས་མཐུ་ཡིན་པ་ལ་རྣམ་པ་བདུད་རྩི་འོད་ཟེར་གྱི་རྣམ་པ་དང། ཆོས་པོ་ཏི་རྣམས་ལས། ངོ་བོ་སྤངས་རྟོགས་ཀྱི་ཡོན་ཏན་ཡིན་པ་ལ་རྣམ་པ་བདུད་རྩི་འོད་ཟེར་གྱི་རྣམ་པ་དང་དགེ་འདུན་རྣམས་ལས། ངོ་བོ་མཁྱེན་བརྩེ་ནུས་གསུམ་གྱི་བྱིན་རླབས་ཡིན་པ་ལ་རྣམ་པ་བདུད་རྩི་འོད་ཟེར་གྱི་རྣམ་པ་དང་སྡིག་སྒྲིབ་སྤྱི་དང་ཁྱད་པར་དུ་དེ་དང་དེ་དག་ལ་བརྟེན་ནས་བསགས་པའི་སྡིག་སྒྲིབ་རྣམས་གཙོ་བོ་སྦྱོང་བའི་དམིགས་པ་བྱའོ། དེ་ནས་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཞེས་ལན་གང་མང་བརྗོད་ཅིང་སྐྱབས་ཡུལ་ཐམས་ཅད་ཀྱི་སྐུ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་ཐོག་མེད་ནས་བསགས་པའི་སྡིག་སྒྲིབ་ཐམས་ཅད་དང་ཁྱད་པར་དུ་ཡང་དཀོན་མཆོག་གསུམ་ལ་ལྟོས་པའི་སྡིག་སྒྲིབ་ཐམས་ཅད་བྱང་ཞིང་དག་ལུས་དྭངས།

སྐྱབས་ཡུལ་ནང་ནས་ད་བླ་མ་ཐུབ་དབང་རྡོ་རྗེ་འཆང་གཙོ་བོ་བྱས་རེད་པ་དེ་ཐུགས་དགྱེས་ནས། ཐུགས་ཤིན་ཏུ་དགྱེས་པའི་སྒོ་ནས་རང་འདྲ་གཉིས་པ་བྱས། དེ་བླ་མ་དེ་གཉིས་ཟེར་ནས། རང་འདྲ་གཉིས་པ་དེ་བྱེ་སྟེ་རང་ལ་མར་ཐིམ། རང་ལ་མར་ཐིམ་བྱས་ནས་རང་ཉིད་བླ་མ་ཐུབ་པའི་དབང་པོའི་སྐུ་ལ་ཕར་གྱུར། རང་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་བྱུང་སོ་སོར་རམ་བྱས། རང་ཉིད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་བླ་མ་ཐུབ་དབང་རྡོ་རྗེ་འཆང་རང་ཡིན་བསམ་སོ་རམ་བྱས། ཧོ། ང་རྒྱལ་བཟུང། དེ་ནས་རང་གི་སྐུ་ལས་འོད་ཟེར་འཕྲོས། རང་ཡིན་པས་སངས་རྒྱས་ཚར་བ་སངས་རྒྱས་ཚར་ཏེ་འོད་ཟེར་འཕྲོས་ནས་མཐའ་འཁོར་ན་ཡོད་པའི་མ་རྒན་སེམས་ཅན་ཐམས་ཅད་ལ་འོད་ཟེར་དེ་ཕོག། འོད་ཟེར་དེ་ཕོག་ནས་ནི། ང་རང་ཚོ་དཔེར་ན། གྲུབ་པའི་བཅུད་ལེན་གྲུབ་པ་ནང་བཞིན་ཞིག་བྱས་ནས། ཚང་མ་ཐམས་ཅད་གནས་འགྱུར་བྱས་ནས་གང་ག་བླ་མ་ཐུབ་པའི་དབང་པོའི་ངོ་བོ་ལ་གྱུར། མཐའ་འཁོར་ན་ཡོད་མཁན་སེམས་ཅན་ཐམས་ཅད་ཚང་མ་བླ་མ་ཐུབ་པའི་དབང་པོའི་ངོ་བོ་ལ་གྱུར་སོང་བསམ་ནས་མི་ཕྱེད་དགའ་བ་བསྒོམས་ནས།

སོ་སོའི་སེམས་རྒྱུད་ཀྱི་རྨོངས་པའི་མུན་པ་རྣམས་བསལ་ནས། བཀོལ་སྤྱོད་ལ་སོགས་པའི་སྡུག་བསྔལ་རྣམས་ཞི་བར་བྱས་ནས་ལྷ་དང་མི་དང་ལྷ་མ་ཡིན་རྣམས་ལ་འོད་ཟེར་དཔག་མེད་འཕྲོས་པས་སོ་སོའི་སྡུག་བསྔལ་རྣམས་ཞི་བར་བྱས། སླར་ཡང་འོད་ཟེར་དཔག་ཏུ་མེད་པ་ཕྱོགས་བཅུར་འཕྲོས་པས། སྲིད་རྩེ་ནས་མནར་མེད་ཀྱི་བར་གྱི་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་སྡིག་སྒྲིབ་ཐམས་ཅད་དག་པར་བྱས་ནས་སེམས་ཆོས་ཀྱི་སྐུ་དང། ལུས་གནས་ངན་ལེན་དག་ནས། མཚན་དཔེས་བརྒྱན་པའི་རྡོ་རྗེ་འཆང། རྡོ་རྗེ་འཆང་གི་སྐུར་གྱུར་པའི་མོས་པ་བྱའོ། འོ་དེ་ཡིན་ཙང་ད་སེམས་ཅན་ཐམས་ཅད་ཐུབ་དབང་རྡོ་རྗེ་འཆང་གི་སྐུ་ལ་གྱུར་སོང་སོ་སོ་རྣམས་ཀྱི། ཡང་འོད་ཟེར་ཕྱོགས་བཅུར་འཕྲོས་པས་སྣོད་ཀྱི་མ་དག་པ་སྦྱངས་ཏེ། སྣོད་ཐམས་ཅད་དག་པ་རབ་འབྱམས་སུ་གྱུར་པའི་མོས་པ་བྱའོ། དེ་ལྟར་སྣོད་བཅུད་སྦྱངས་ནས་སེམས་ཅན་ཐམས་ཅད་ཐུབ་དབང་རྡོ་རྗེ་འཆང་གི་གོ་འཕང་ལ་བཀོད་པའི་མོས་པ་དང། དེ་ལྟར་བྱུང་བ་ལ་དགའ་བ་དང་དག་པས་རྟེན་དང་བརྟེན་པ་ལ་དམིགས་པའི་ང་རྒྱལ་ཤུགས་ཆེར་བསྒོམ་མོ། དེ་ནི་སེམས་བསྐྱེད་འབྲས་བུ་ལམ་བྱེད་ཀྱི་ཚུལ་དུ་བསྒོམ་པ། རྒྱལ་བ་དབེན་ས་པ་ཆེན་པོའི་མན་ངག་ཐུན་མོང་མིན་པ་ཞིག་ཡིན་གསུངས། འོག་ཏུ་ཉང་ལོང་མ་ཁྲི་རྣམས་ལ་བྲིས་ཡོད་པ་རེད། ཁོང་ཚོ་ཉང་ལོང་མ་ཁྲི། ལུང་རིགས་ཉང་ལོང་མ་ཁྲི་བཅས། དགའ་འབྲས་ལྷ་རྒྱལ་མ་ཁྲི་ཡིས་བཅས། འོག་ཏུ་བཟོ་རྣམས་ལ་གང་གཱ་དྲིལ་བུ་ལོངས་སྐྱེས་ཀྱི་ཚུལ་གསལ་དུ་ཡོད་རེད། རྡོ་རྐྱང་པ་དང་འབྲེལ་བའི་ལུང་རིགས་དེ་འདྲ་ལ་ཡིན་ན་ཨ་ནེ་སེང་གེས་དྲིལ་བུ་ལོངས་སྐྱེས་སེང་དེ་ཡོད་མ་རེད། དྲིལ་བུ་ལོངས་སྐྱེས་སེང་དེ་ཡི་དམ་གྱི་ལྷ་དགོངས་ནོར་བཞི་རེད། ཡི་དམ་ལྷ་དགོངས་དེ་སྐོར་ལ་ཡང་དག་རྣམ་པ་བཞིའི་སྒོ་ནས་དགོངས་དགོས་རུང་བ་དེ་དང་གཅིག་པ་གཅིག་རྐྱང་བྱས་ནས་གནས་དག་པ་ལོངས་སྤྱོད་དག་པ།

སེམས་བསྐྱེད་པའི་དེ་དག་ལ་ནི་དག་ཞིང་ལ་ཡར་བསྐུལ་ཡ། འོ་དེ་འདྲ་སྨྲས་པ་ཅི་སྟེ་གདམས་ངག་དེ་དང་གཅིག་པ་གཅིག་རྐྱང་རེད། མཁས་གྲུབ་ཐམས་ཅད་མཁྱེན་པས་ཇི་ལྟར་གསུངས་པ་ལྟར་རང་ངོ་ནས་ཉམས་སུ་ལེན་ནུས་ན་དགའ་ལྡན་སྙན་བརྒྱུད་ཀྱི་མན་ངག་དེས་མ་ཆོག་པ་གང་ཡང་མེད་དོ། ང་རང་ཚོ་རང་ངོ་ནས་དད་པ་མེད་པ་དང་བརྩོན་འགྲུས་མེད་པ་དེས་ལན་པ་མ་གཏོགས་རང་གིས་ལྕོགས་པ་ཡིན་ན། རང་གིས་ལྕོགས་པ་དང་ནུས་པ་ཡོད་པ་ཡིན་ན་དགའ་ལྡན་བཀའ་བརྒྱུད་ཀྱི་མན་ངག་དེས

ཉེ་རིང་ཆགས་སྡང་ཆགས་སྡང་རྨོངས་སོགས་ལ་སོགས་པ་དེ་ཚོའི་དབང་གིས་ད་ལྟའི་བར་དུ་སངས་རྒྱས་ཀྱི་གོ་འཕང་ཐོབ་མ་ཚུགས་པ་དེ་ལས་ཤག་བསམ་ཚུལ་དྲན་བྱེད་བྱས་ནས་དེ་ནས་གཞི་ནས་ཚད་མེད་བཞི་སྒོམ་དགོས་རེད། བསམ་པ་ན་སེ། གང་ཟག་གཞན་གྱི་ཡི་སྡུག་བསྔལ་མྱོང་དུ་བཅུག་པ་མེད་ཀྱི་རང་རྒྱུད་ཀྱི་བདག་འཛིན་འགོང་པོ་ཚོས་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བའི་དབང་གིས་ལས་བསགས། ལས་ཀྱི་དབང་གིས་འཁོར་བར་འཁོར་ནས་སྡུག་བསྔལ་མྱོང་བ་དེ་བྱུང་བ་འདུག། ཨོ་ཏོ་ལ་སངས་རྒྱས་སངས་རྒྱས་ཀྱི་གོ་འཕང་ཐོབ་མ་ཚུགས་པ་དང་ད་ལྟ་ཡི་བར་དུ་སྡུག་བསྔལ་མྱོང་དགོས་པ་དེ་ག་པར་ཐུག་པ་རེད་ཟེར་ན་སེམས་ཅན་གཞན་གྱིས་མྱོང་བཅུག་པ་དང། མི་གཞན་མ་གཅིག་མྱོང་བཅུག་པ་མ་རེད། རང་གི་རྒྱུད་ལ་ཡོད་པའི་བདག་འཛིན་འགོང་པོ་ཟེར་དེ། ང་རང་ཚོ་ངའོ་སྙམ་པའི་བློ་སྐྱེས་འདུག་པ་ཨོ་དེ་ལ་བདག་འཛིན་འགོང་པོ་ཟེར། ངའོ་ཟེར་ཏེ། ཨོ་དེ་ཡི་དབང་གིས་ནི་རང་ཕྱོགས་ལ་ཆགས། གཞན་ཕྱོགས་ལ་སྡང། ཨོ་དེ་འདྲ་བྱེད་བྱས་ནས་ད་ལྟ་ཡི་བར་དུ་ལས་དེ་བགྱིས་ཏེ་དེས་བྱས་པ་རེད། དེས་བྱས་པ་ཡིན་ས།

དེ་ལྟར་བསྒོམས་པ་ལ་བརྟེན་ནས། ཚོགས་ཞིང་གི་སྐུ་ཐམས་ཅད་ལས་བདུད་རྩིའི་རྒྱུན་བྱུང། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས། ཐོག་མ་མེད་པ་ནས་བསགས་པའི་སྡིག་སྒྲིབ་སྤྱི་དང། ཁྱད་པར་དུ་ཚད་མེད་བཞི་བསྒོམ་པ་ལ་བར་དུ་གཅོད་པའི་སྡིག་སྒྲིབ་ཐམས་ཅད་དག་སོང་བསམ་ཚུལ་དྲན་བྱས། ལུས་དྭངས་གསལ་འོད་ཀྱི་རང་བཞིན་ཅན་དུ་གྱུར་ནས། ཚེ་དང་བསོད་ནམས་ལུང་རྟོགས་ཀྱི་ཡོན་ཏན་ཐམས་ཅད་འཕེལ་ཞིང་རྒྱས། ལྷག་པར་དུ་ཚད་མེད་བཞི་ལ་གནས་སོང་བསམ་ཚུལ་དྲན་བྱས། དེ་ནས་ཁྱད་པར་གྱི་སེམས་བསྐྱེད་བསྒོམ་ཚུལ་ནི། ཟེར་དེ་མན་ཆད་དེ་ནི་ཁྱད་པར་གྱི་སེམས་བསྐྱེད་སེམས་བསྐྱེད་རེད།

རྒྱུད་སྡེ་བླ་ན་མེད་པ་བླ་མེད་ཀྱི་རྒྱུད་དེ་ལ་ཞུགས་ནས་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་མྱུར་བ་རེད། མྱུར་བ་མྱུར་བ་ཟེར་གཉིས་ཡོང་དགོས་དེ་དེ་རེད། སྐྱབས་འགྲོ་སེམས་བསྐྱེད་བྱ་ཚུལ་དེ་དག་ནི་དེང་སང་གི་གདུལ་བྱ་ལས་དང་པོ་པ་རྣམས་ལ་ལམ་ཐུན་མོང་བ་ལ་ནན་ཏན་བྱེད་པ་ཤིན་ཏུ་གལ་ཆེ་བས། འོ་ད་ལྟ་དེ་ནི་བླ་མ་ལ་སྐྱབས་སངས་རྒྱས་ལ་སྐྱབས་སུ་མཆི་ཟེར་རྒྱས་པའི་སྐྱབས་འགྲོ་ནི་ཡོད་པ་སྐོར་བཞི་ཅིག་ནི་འདོན་གྱི་འདུག་པ་འོ་དེ་བྱེད་པ་དེ་ཡིན་ན་དེང་སང་གི་ལས་དང་པོ་པ། སྐྱབས་འགྲོ་སེམས་བསྐྱེད་དེ་ལ་ཧ་ཅང་གལ་ཆེན་པོ་རེད། འོ་དེའི་བསམ་པ་དང་བསྟུན་པའི་སྒོ་ནས་དེ་ཁྲིད་པ་རེད། དེ་དང་མཐུན་པའི་ཁྲིད་ཚུལ་ཡིན་གྱི་ལམ་ཐུན་མོང་བ་ལ་མྱོང་བ་ཕལ་ཆེར་ཐོན་ནས་སྔགས་ལམ་ལ་གཅིག་ཏུ་གཞོལ་བའི་རྣལ་འབྱོར་པ་རྣམས་ཀྱིས་རང་ཉིད་ལྷ་ཡི་རྣལ་འབྱོར་ལ་གནས་པ་གནས་བཞིན་པའི་སྒོ་ནས། ཐུན་མོང་མ་ཡིན་པའི་སྐྱབས་འགྲོ་སེམས་བསྐྱེད་བྱ་ཚུལ་ནི་བདེ་ཆེན་ངང་ལས་རང་ཉིད་བླ་མ་ལྷ། འོ་དེ་འདྲ་ཡོད་དེ་ནས་ལམ་ཐུན་མོང་རྒྱུད་སྦྱངས་ཚར་བ་བྱས།

རང་དགའ་རྒྱལ་སྲིད་ཆེན་པོའི་ངང་ཉིད་ནས་བདག་དང་ཁ་ཉུང་མ་ཉུང་སེམས་ཅན་དེ་ལན་གཅིག་ཚེ་བྱང་ཆུབ་སྙིང་པོའི་བ་བླ་མ་བཀོལ་སྤྱོད་སོགས་ལ་བཅོལ་ཚུལ་སྦྲུལ་ཡོད་ནག་མོ་གོ་རུམ་པའི་ནག་མོ་བུདྡྷ་ཡོད་ནག་མོ་འདབ་མ་ཡོད་ནག་མོ་སངྒྷ་ཡོད་མ། སངྒྷ་ཡོད་ཟེར་བ་དེ་སྐྱོན་འགྲོས་སེམས་ཅན་བྱེད་ཚུལ་ཏེ་དེའི་ཁ་ཚུལ་དེ་སྐྱོན་འགྲོས་བསགས་ན་སྦྲུལ་ཡོད་བར་གདའ། རང་ཡང་ལྷ་ཡི་སྣོད་བཅུད་དང་འདི་སྐད་དེ་འདྲ་ཡིན་ན། མ་གསལ་གྱི་སྐོར་གྱི་དོན་བརྗོད་ཆོག་བདག་ཉིད་བླ་མ་ལྷ་གཅིག་ནི་སེམས་ཅན་ཐམས་ཅད་བླ་མ་ལྷ་ཡི་གུ་བོ་ཆོག་ལ་བསྒོམ་པར་བྱ་ཞེས་འདོན་རྒྱུན་ཡོད་པ་ལྟར་འདོན་གྱིས་སྨྲས་པ་ནི་གང་ཞིག་བྱའོ་ཟེར་སྨྲས་པ་ཅན་ཚུལ་དེ་གང་ལ་ཡོད་པ་དང་བྱེད་པ་གཅིག་རྐྱང་རེད། གང་ཟག་གི་བློ་མཐོ་དམན་གྱི་དབང་གིས་སྐྱབས་འགྲོའི་ཉམས་ལེན་ལ་ཡང་ཁྱད་པར་ཤིན་ཏུ་ཡོད་སྣང་བས་ཞིབ་པར་བླ་མའི་ཞལ་ལས་ཤེས་པར་བྱའོ། འོ་དེ་འདྲ་བྱས་ནས། གང་ཟག་གི་བློ་མཐོ་དམན་ལ་ལྟོས་བྱས་ནས་སྐྱབས་འགྲོ་བྱེད་ཚུལ་དེ་ཡང་ན་རང་ཉིད་ལྷ་ཡི་ང་རྒྱལ་དང་བཅས་པའི་སྒོ་ནས་སྐྱབས་འགྲོ་བྱེད་པ། ཡང་ན་ནི་རང་ཉིད་ཐ་མལ་པ་ཡི་ང་རྒྱལ་ཡོད་པའི་སྒོ་ནས་སྐྱབས་འགྲོ་བྱེད་ཚུལ་གཉིས་ཤེས་པར་བྱ། ང་རང་ཚོ་ཡིན་ན། ལྷ་ཡི་ང་རྒྱལ་དེ་བྱེད་ཡག་དེ་དཀའ་ལས་ཁག་པོ་རེད་བ། སྐྱབས་འགྲོ་སེམས་བསྐྱེད་དང་པོ་བྱས་ཏེ་ཡལ་ཡོད། དེ་ཡག་ཨེ་ཟེར་ས་ཨེ་ན་རང་དགར་གྱི་སྲས་ཆེན་པོ་ངོ་གཉིས་ནས་ཟེར་དེ་ཡག་ཐེངས་གཅིག་ནས་སྐྱབས་འགྲོ་སེམས་བསྐྱེད་བྱེད་པ་ཡིན་ན་ལྷ་ཡི་ང་རྒྱལ་བཟུང་དགོས་མ་རེད་བ། ཨོ་དེ་བྱེད། ངས་ད་ལྷ་ཡི་ང་རྒྱལ་བྱེད་ཐུབ་མཁན་དེ་འདྲ་ཡིན་ན་བདེ་ཆེན་ངང་ལས་རང་ཉིད་བླ་མ་ལྷ་ཟེར་དེ་བྱས་ན་དེ་བཟང་ཡོད་རེད། ཨོ་དེ་འདྲ་བྱེད་བྱེད། ཁྱད་པར་གྱི་སེམས་བསྐྱེད་བྱེད་ཚུལ་སངས་རྒྱས་ཡེ་ཤེས་ཀྱི་སངས་རྒྱས་ཡེ་ཤེས་ཀྱི་གསུང་དང་བརྗོད་པར་བྱ་ཚུལ་ནི་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་བདག་གིས་ཚེ་འདི་ཉིད་ལ་མྱུར་བ་མྱུར་བ

ཁྲིད་ཆེན་དང་པོ་ཡང་ཡིན་ནོ། སྔོན་འགྲོ་ཁྲིད་ཆེན་བཞི་ཟེར་གྱི་ཡོད་རེད་བ་དེའི་ནང་ནས་དང་པོ་དང་པོ་དེ་སྐྱབས་འགྲོ། སྐྱབས་འགྲོ་སེམས་བསྐྱེད་ཟེར་དེ་རེད་དེ་བསགས་དགོས་སྐོར། དེ་སྙན་བརྒྱུད་ཀྱི་མན་ངག་ཤིན་ཏུ་གསལ་བར་བཀོད་པ་ཡིན་ཡང། བསྟན་པ་ཡོངས་རྫོགས་ཀྱི་ཉམས་ལེན་ཡིན་པས་དོན་ཤིན་ཏུ་རྒྱ་ཆེ་བ་དང་གདུལ་བྱ་ཡི་བློ་སྣོད་དང་བསྟུན་པའི་མན་ངག་གི་གནད་ཆེས་མང་བས། ཚེ་འདིའི་བུ་ལོན་དེ། བུ་ལོན་དེས་ནི་དགའ་ལྡན་སྙན་བརྒྱུད་ཀྱི་སྙིང་པོ་དོན་ལ་སྒྲུབ་པ་སྙིང་པོར་བྱ་འདོད་པ་རྣམས་ལ། ཚེ་འདིའི་བུ་ལོན་དེ་ནི་དགའ་ལྡན་སྙན་བརྒྱུད་ཀྱི་སྙིང་པོ་དོན་ལ་སྒྲུབ་པ་སྙིང་པོ་འོ་ཚེ་འདི་བློས་བཏང་ནས་ཡིན་པ་རེད། ཚེ་འདི་བློས་བཏང་ནས་དགའ་ལྡན་སྙན་བརྒྱུད་ཀྱི་མན་ངག་ལ་སྒྲུབ་པ་སྙིང་པོར་བྱ་འདོད་པ་རྣམས་ཀྱིས་བཤེས་གཉེན་མཁས་པ་རྣམས་ཀྱིས་མྱོང་ཁྲིད་དུ་བྱས་ནས་ཞིབ་ཏུ་ཤེས་པར་བྱ་དགོས་སོ། ས་མྱོང་ཁྲིད་མྱོང་ཁྲིད་ཟེར་གྱི་འདུག་ཨང།

ཨ་ནི། འོ་རེད། ཚ་སོང་ཁྱོད། སོང་ཉིན་རེ་དེ་སྐོར་ལ་སླར་ཡང་ཡང་ད་རེས་བཤད་བཞག་གལ་ཏེ་ཡང། མྱོང་བ་སྐྱོང་ཚུལ་དགོས་ནས་ཡང་བསྡུས་བསྡུས་བྱས་ནས་ཅིག་བཤད། ཨོ་ཙི་ཙི་དེ་བཤད་ཡས་དེ། ཚ་བཞི་བྱས། རང་ཉིད་སྐྱོང་ཡས་དེ་ལ་ཨ་ནི་ཚ་བཞི་དེ་སུ་སྐྱོང་གོ། རང་ཉིད་སྐྱོང་ཡས་དེ་ལ་ཨ་ནི་ཚོགས་དྲུག་ཚ་སོང་ད་ག་ཚོད་མ་འདས་བྱས་ཏེ་མགོ་ལས་མང། ད་རེས་བཤད་ཚེ་ཚང་མ་ཐམས་ཅད་མྱོང་བ་སྐྱོང་ནས་བཤར་སྒོམ་འགྲུབ་འགྲུབ་བྱས་ཡང་དེ་མ་ཅིག་སྒོམ། ཡང་དེ་ལས་བསྡུས་བསྡུས་བྱས་ནས་ཚར་གཅིག་སྒོམ།

གཉིས་པ་ཁྱད་པར་གྱི་སྔོན་འགྲོ་ལ་གསུམ་རང་ཉིད་ལྷར་བསྐྱེད་པ་སྣོད་བཅུད་སྦྱོང་བ་མཆོད་པ་བྱིན་གྱིས་རློབ་པའོ་ཟེར་དང་པོ་ནི་དེ་ལྟར། སྐྱབས་འགྲོ་སེམས་བསྐྱེད་ནན་ཏན་དུ་བྱས་པའི་མཐར་སྐྱབས་ཡུལ་རྣམས་མཐའ་ནས་རིམ་བཞིན་བསྡུས་ཏེ། ཐུབ་དབང་རྡོ་རྗེ་འཆང་ལ་ཐིམ། ཐུབ་དབང་རྡོ་རྗེ་འཆང་ཡང་འོད་དུ་ཞུ་ནས་རང་གི་སྨིན་མཚམས་སུ་ཐིམ་པས་རྒྱུད་བྱིན་གྱིས་རློབ་པར་མོས་པར་བྱའོ།

བར་དུ་བྱེད་འདོད་དེ་ནས་རང་ཡང་མི་དམིགས་པར་སོང་ལ། རྟ་ཐོག་ཏུ་བཞག་ཟེར་དེའི་སྔོན་ནས་གསང་འདུས་རྗེས་བཟུང་སོགས་ལྷག་པའི་ལྷ་གང་རུང་གི་སྐུ། ལོངས་པའི་མུན་པ་བྱ། དེ་ཡང་ཡེ་རྡོར་རྡོ་རྗེ་འཇིགས་བྱེད་ལྟ་བུ་ལ་གཙོ་བོ་བྱས་ན་རང་ཉིད་སྐད་ཅིག་གིས་དཔལ་རྡོ་རྗེ་ཞེས་ཞལ་གྱི་ཕྱག་གཉིས་དུས་འཁོར་དུ་ཐོད་པ་འཛིན་པའི་ཡོངས་རྫོགས་བཅས་པའི་སྐུ་རུ་ཤེས་པའི་མུན་པ་བྱ། དེ་ཡང་སྐྱོན་ཡོན་བསྡུས་པའི་ཚང་ནི་དབུ་མ་གསུམ་པའོ་ཆུང་དུ་གསོལ་བ་རྣམས་གསུམ་པའོ་ཞེས་དང་དབུ་མ་ཤོར་བ་ནི་དང་རྒྱ་ནག་མི་དང་གསུམ་པའོ་ཨེ་མ་དཀར་པོ། རང་དང་སྐྱབས་ཡུལ་གྱི་ལྷ་དང་དེ་དག་ལས་གཞན་པའི་ཆོས་ཐམས་ཅད་བརྟེན་ནས་བཏགས་པ་ཡིན་པའི་ཕྱིར་རྟག་ཆད་ལ་སོགས་པའི་མཐའ་བཞི་དང་བྲལ་བའི་བདག་མེད་པའི་རང་བཞིན་སྟོང་པ་ཉིད་དུ་འགྱུར་རོ་ཞེས་བརྗོད་ཅིང་རྗེས་གཞིག་གི་བསྡུ་རིམ་གྱི་སྒོ་ནས་འཆི་བ་ཆོས་སྐུའི་ལམ་འཁྱེར་བསྒོམ་ཞིང། འདི་ཕྱིར། འོད་གསལ་ཆོས་སྐུ་མངོན་དུ་བྱེད་པའི་མོས་པ་བརྟན་པོ་བྱའོ། འོད་གསལ་དེ་ཡི་ངང་ནས་རང་ཉིད་སྐད་ཅིག་གིས་དཔལ་རྡོ་རྗེ་འཇིགས་བྱེད་ཡུམ་བཅས་ཀྱི་སྐུ་རུ་ལངས་ཤིང་གནས་གསུམ་དུ་ཡི་གེ་གསུམ་བཀོད་ནས་བྱིན་གྱིས་བརླབས། དེ་ལ་སྐུ་གསུམ་ལམ་འཁྱེར་གྱི་གནད་རགས་པ་ཞིག

འཁོར་ལོ་སྡོམ་པའི་རྣལ་འབྱོར་ལ་གཙོ་བོ་བྱས་ན་སྟོང་པའི་ངང་ལས་སྐད་ཅིག་གིས་རང་ཉིད་ཧེ་རུ་ཀ་སྔོན་པོ་ཞལ་གཅིག་ཕྱག་གཉིས་ཀྱིས་རྡོ་རྗེ་དང་དྲིལ་བུ་འཛིན་པ་གཡས་བརྐྱང་གིས་བཞུགས་པས་བཞུགས་པ་ལ་ཡུམ་རྡོ་རྗེ་ཕག་མོ་དམར་མོ་ཞལ་གཅིག་ཕྱག་གཉིས་ཀྱིས་རྡོ་རྗེ་དང་དྲིལ་བུ་འཛིན་པས་འཁྱུད་པར་བསམ། དེ་ཡང་སྤྱིར་བདེ་གསང་འཇིགས་གསུམ་གང་ལ་རྣལ་འབྱོར་དུ་བྱས་ཀྱང་བསྐྱེད་རིམ་རྒྱས་པ་ཐུན་བཞིར་བསྒོམས་ནས་བསྐྱེད་རིམ་ཕྲ་རགས་མཐར་ཕྱིན་པར་བྱ་དགོས་ཤིང། བླ་མའི་རྣལ་འབྱོར་འདི་བསྒོམ་པའི་སྔོན་འགྲོར་ཡང་བསྐྱེད་རིམ་རྒྱས་བསྡུས་གང་རུང་རེ་བསྒོམས་ན་ཤིན་ཏུ་ཤིན་ཏུ་ཁྱད་པར་དུ་འཕགས་ཤིང་གནད་ཆེ་བ་དང་བསྐྱེད་རིམ་མཐར་ཕྱིན་ནས་སྔགས་ལམ་མཐོན་པོར་སོང་བ་རྣམས་ལ་ལྷ་ཡི་རྣལ་འབྱོར་བསྡུས་པ་ཞིག་གི་སྟེང་ནས་ལམ་བསྒོམ་པའི་སྐབས་ཡོད་ཀྱང། ལས་དང་པོ་བ་རྣམས་ལ་ནི་སྐུ་གསུམ་ལམ་འཁྱེར་གྱི་གནད་ཚང་བའི་བསྐྱེད་རིམ་ཡོངས་རྫོགས་དགོས་པ་ནི་ཤིན་ཏུ་ཆེ་སྟེ་ཕྱི་ནང་གི་བར་ཆད་བསྲུང་བ་དང་ལྷག་པའི་ལྷ་ཡི་བྱིན་རླབས་མྱུར་དུ་འཇུག་པ་དང། ཚོགས་བདེ་བླག་ཏུ་རྫོགས་པ་དང་ཐ་མལ་གྱི་སྣང་ཞེན་བཟློག་པ་སོགས་དགོས་པ་མཐའ་ཡས་ཤིང། གཙོ་བོ་ནི་སྦྱང་གཞི་སྐྱེ་ཤི་བར་དོ་གསུམ་སྦྱང་ཞིང། ལམ་དུས་ཀྱི་སྐུ་གསུམ་མྱུར་དུ་བསྒྲུབ་པའི་དགེ་རྩ་སྨིན་པར་བྱས་ཏེ། འབྲས་བུ་སྐུ་གསུམ་མྱུར་དུ་ཐོབ་པར་བྱེད་པའི་ཐབས་མཆོག་ཏུ་གྱུར་པ་ཡིན་པས་ཤིན་ཏུ་གལ་ཆེའོ། དེས་ན་དེའི་སྐུ་གསུམ་ལམ་འཁྱེར་གྱི་གནད་ཚང་བའི་བསྐྱེད་རིམ་མདོར་བསྡུས་སྒོམ་ཚུལ་ནི་རྒྱལ་བ་དབེན་ས་པ་ཆེན་པོ་རྗེ་ཆོས་སྐྱོང་བཟང་པོས། རྗེ་ཆོས་སྐྱོང་བཟང་པོ་རྡོ་རྗེ་ལ་གནང་བའི། བླ་མའི་རྣལ་འབྱོར་གྱི་གདམས་ངག་ལས། ཐོག་མར་ལམ་ཐུན་མོང་བའི་བཤར་སྒོམ་བྱས་ཏེ་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང། ཟབ་མོ་དབུ་མའི་ལྟ་བ་རྣམས་ལ་མྱོང་བ་ཐོན་ངེས་སུ་བྱས། དེའི་ངང་ནས་རང་ཉིད་ལྷར་བསྐྱེད་ཚུལ་འདི་ལྟར་གསུངས་ཏེ་དེ་ལྟ་བུའི་རྣལ་འབྱོར་ལ་གནས་བཞིན་པའི་ངང་ནས་རང་གི་སྙིང་གར་ཧཱུཾ་སྔོན་པོ་འོད་ཀྱི་རང་བཞིན་སྐྱེས། འོད་ཀྱི་རང་བཞིན་ཅན་བསམ་མོ། སྙིང་གའི་ཧཱུཾ་ལས་འོད་ཟེར་ཕྱོགས་བཅུར་འཕྲོས་པས་སྣོད་ཀྱི་འཇིག་རྟེན་ཐམས་ཅད་འོད་དུ་ཞུ་ནས་བཅུད་ཀྱི་སེམས་ཅན་རྣམས་ལ་ཐིམ། བཅུད་ཀྱི་སེམས་ཅན་ཐམས་ཅད་འོད་དུ་ཞུ་ནས་རང་ཉིད་ལ་ཐིམ་བླ་མ་ཡང་འོད་དུ་ཞུ། རང་གི་སྤྱི་གཙུག་ཏུ་ཞུགས་ནས་སྙིང་གའི་ཧཱུཾ་ཡིག་ལ་ཐིམ་ནས། མེ་ལོང་ལ་ཧས་བཏབ་པ་སོགས་ཀྱི་དཀྱིལ་དུ་བསྡུས་པ་ལྟར་རང་གི་ལུས་ཀྱི་སྟོད་སྨད་བར་གསུམ་ཡང་འོད་དུ་ཞུ་ནས་སྙིང་གའི་ཧཱུྃ་ཡིག་ལ་ཐིམ་ཧཱུྃ་ཡིག་ཞབས་ཀྱུ་ཧ་ལ་ཐིམ་ཧ་ཧ་ཡི་མགོ་བོ་ལ་མགོ་བོ་ཟླ་ཚེས་ལ་ཐིམ་ཟླ་ཚེས་ཐིག་ལེ་ལ་ཐིམ་ཐིག་ལེ་ནཱ་ད་ལ་ཐིམ་ནཱ་ད་ཡང་མི་དམིགས་པར་བསམས་ལ་ཨོཾ་སྭ་བྷཱ་ཝ་ཤུདྡྷ་སརྦ་དྷརྨ་སྭ་བྷཱ་ཝ་ཤུདྡྷོ་ཧཾ་ཞེས་བརྗོད་ལ་སྣང་བ་ཐམས་ཅད་འདུས་པའི་འོད་གསལ་སྟོང་པ་ཉིད་ཀྱི་ངང་ལ་རྩེ་གཅིག་ཏུ་བཞག་གོ། དེ་ལྟ་བུ་སྟོང་པའི་ངང་ལས་ཧཱུྃ་སྔོན་པོ་ཨོཾ་དཀར་པོ།

སྔགས་པ་སྨྲ་བའི་ཆོས་སུ་ཕྱག་དྲུག་གི་གཡས་དུ་ཆོས་སྐུ་སློབ་པའི་མ་གཡས་དྲིལ་བུ་རེ་ཕྱེ་རེ་འཛིན་པ་བྱེད་དུ་འགྱུར་རོ་ཞེས་གསུངས་ཤིང། དེ་ནི་བླ་མའི་རྣལ་འབྱོར་དགོངས་ཚུལ་གསུངས་པ་ལྟར་རོ། དེའི་རྗེས་དུ་རྡོ་རྗེ་འཇིགས་བྱེད་ལ་སྟོང་པའི་ངང་ལས་འབྱུང་བ་རིག་འཛིན་གཞལ་ཡས་ཁང་བདེ་དང་བསྐྱེད། བར་སྟོང་ལོངས་སྐུ་ལོངས་ཕྱིར་སྐྱེ་བ་སྤྲུལ་སྐུ་ལོངས་ཕྱིར། འབྲས་བུ་རྡོ་རྗེ་མཛེས་པ་ཞལ་ཕྱག་ཡོངས་སུ་རྫོགས་པ་བཅུ་པ། གནས་གསུམ་དུ་སྐྱེ་འཆི་བྱེད་ལུགས་ཡེ་ཤེས་པ། སྐྱེ་འབྲས་བར་དོ་དབང་བསྐུར་རྗེས་སྟོང་བདེ་བ་དང་བཅས་པ་རྡོ་རྗེ་བྱ་ཚུལ་རྗེ་བཙུན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་རྫོགས་རིམ་གྱི་སྔོན་འགྲོར་གསུངས་པ་ལྟར་དང། བདེ་མཆོག་ལ་དག་པ་གསུམ་གྱི་རྣལ་འབྱོར་སྔོན་དུ་བཏང་ནས་ཧེ་རུ་ཀ་བསྐྱེད་དེ་ནས་བླ་མའི་རྣལ་འབྱོར་བསྒོམ་པ་བདེ་མཆོག་གི་བླ་མའི་རྣལ་འབྱོར་དུ་གསུངས་པ་ལྟར་རོ། དེ་ལ་སྐུ་གསུམ་ལམ་ཁྱེར་གྱི་གནད་ཚང་བ་ཞིག་བྱས་ན། རྗེས་གཞིག་གི་སྡུད་རིམ་གྱི་སྒོ་ནས་འཆི་བ་ཆོས་སྐུའི་ལམ་ཁྱེར་དང། རྗེས་གཞིག་གི་ལོངས་སྐུའི་ལམ་ཁྱེར། ནཱ་ད་ལྡང་བ་དང་དེ་ནས་རིམ་གྱིས་རྟེན་དང་བརྟེན་པ་ཡོངས་སུ་རྫོགས་པར་བསྐྱེད་དེ་སྐྱེ་བ་སྤྲུལ་སྐུའི་ལམ་ཁྱེར་དབང་བསྐུར་རྒྱས་གདབ་དང་བཅས་པ་མདོར་བསྡུས་བྱ་ཚུལ་རྗེ་ཐམས་ཅད་མཁྱེན་པའི་འདོད་འཇོ། གསུངས་པ་ལྟར་བྱའོ། བསྐྱེད་རིམ་ལ་རྒྱས་བསྡུས་བྱ་བ་ནི་འདུས་པའི་རྩ་རྒྱུད་ལེའུ་བཅུ་གཅིག་པ་དང་བཅུ་གཉིས་པ། བཅུ་གཉིས་པ་བསྙེན་ནས་བསྙེན་སྒྲུབ་ཡན་ལག་བཞི་རྒྱས་པ་དང་རྡོ་རྗེ་བཞི་བཅས་བསྡུས་པར་བྱ་ཚུལ་གསུངས་ཤིང་རྒྱ་གར་གྲུབ་ཆེན་མང་པོས་ཡང་བསྐྱེད་རིམ་རྒྱས་བསྡུས་ཀྱི་ཚུལ་གསུངས་པ་ལྟར་རོ། ཇི་ལྟར་ཡང་རང་ཉིད་ལྷ་ཡི་རྣལ་འབྱོར་དང་ལྡན་པ་ཞིག་ངེས་པར་དགོས་ཀྱི། ལྷ་ཡི་རྣལ་འབྱོར་མེད་ན་འོག་ནས་འབྱུང་བའི་སྣོད་བཅུད་སྦྱོང་བ་དང་ནང་མཆོད་དང་མཆོད་པ་བྱིན་གྱིས་རློབ་པ་དང

ལྷ་ཡི་རྣལ་འབྱོར་ཡིད་ཚུལ་སོགས་ལ་སོགས་པ་གསུང་དབང་ལས་ཀྱི་ཕྱིར་གསང་བའི་གནད་མཐར་ཐུག་པ་དག་ཞིག་ཡོད་དེ་ཞིབ་པར་བླ་མ་དམ་པའི་ཞལ་ལས་ཤེས་པར་བྱའོ། བར་དུ་བྱེད་ཅེས་ནི་ད་ལྟ་དེའི་ཁྱད་པར་གྱི་སྔོན་འགྲོའི་སའི་དེ་ལྷ་བསྐྱེད་པ་བྱས། ལྷ་བསྐྱེད་ཚར་ཟིན་ན་ཨ་ནི་གཞི་ནས་སྣོད་བཅུད་སྦྱོང་བ། དེ་ནས་མཆོད་པ་བྱིན་གྱིས་རློབ་པ་ཟེར་གསུངས་འདུག་པ། མཆོད་པ་བྱིན་གྱིས་རློབ་པ་ཟེར་བླ་མ་མཆོད་པ་ཁོ་རང་ནང་དུ་གསུངས་ཡོད་བྱས། ད་ལྷ་བསྐྱེད་པ་ཟེར་ཡས་དེ། ད་ལྟ་དེའི་ནང་ལ་ལྷ་བསྐྱེད་ཟེར་དེ་ཡིན་ན་བསྐྱེད་སྟངས་ཤིག་གསུངས་རེད་པ། ལྷ་གསང་བདེ་འཇིགས་གསུམ་གང་ཡང་རུང་བ་ཅིག་ལྷ་ག་རེ་བྱེད་ཀྱི་ཡིན་ནའི་སོ་སོ་འདོད་མོས་བྱེད་ཀྱི་ཡིན་པས། སོ་སོ་གསང་བ་འདུས་པའི་རྣལ་འབྱོར་ལ་རྩལ་དུ་འདོན་གྱི་ཡོད་ན་ལྷ་དེ་གསང་བ་འདུས་པའི་ལྷ་ལ་བསྐྱེད། འཇིགས་བྱེད་ལ་རྩལ་དུ་བཏོན་ཡོད་ན་འཇིགས་བྱེད་བསྐྱེད། བདེ་མཆོག་ལ་རྩལ་དུ་བཏོན་ཡོད་ན་བདེ་མཆོག་བསྐྱེད། ཧོ་དེ་འདྲ་གསང་བདེ་འཇིགས་གསུམ་སོ་སོ་ག་པ་རྒྱག་ན་ཡང་རྒྱག་ཆོག་ཆོག་ཡོད་པ་བྱེད། ད་ལྷ་མ་བསྐྱེད་གོང་ལ་ག་རེ་བྱེད་དགོས་རེད་ཟེར་ན་སྣོད་བཅུད་སྦྱང་དགོས་རེད་པ། སྣོད་བཅུད་སྦྱངས་ནས། འོག་ལས་འབྱུང་བ་དེ་ག་རེ་རེད་ཟེར་ན་ང་རང་ཚོ། སྐྱེ་ཤི་བར་དོ་གསུམ་ཚང་བའི་སྒོ་ནས་སྐུ་གསུམ་ལམ་ཁྱེར་ཅིག་ནི་མདོར་བསྡུས་ཤིག་དེའི་སྐབས་དེ་ཚང་མ་བྱེད་དགོས་རེད། ལྷ་བསྐྱེད་དགོས་ཡག་གི་རྒྱུ་མཚན་ག་པར་ཐུག་རེད་ཟེར་ན། འོག་ལས་ནི་སྣོད་བཅུད་སྦྱོང་བ་དང་མཆོད་པ་བྱིན་གྱིས་རློབ་པ། ཕྱི་ནང་གསང་བ་དེ་ཁོ་ན་ཉིད་ཀྱི་མཆོད་པ་ཕུལ་ཡོང་དུས་སུ་ལྷ་མ་བསྐྱེད་ན་དེ་ཚོ་འཕེར་ཡོད་མ་རེད་པ། ཕྱི་ནང་གསང་བ་དེ་ཁོ་ན་ཉིད་ཀྱི་མཆོད་པ་རྩ་ནས་འཕེར་ཡོད་མ་རེད་པ་ལྷ་ལ་མ་བསྐྱེད་ན།

ལྷ་ལ་བསྐྱེད་ཡག་དེ། གཙོ་བོ་དེ་ག་རེ་ཟེར་ན་ཡི་དམ་གྱི་ང་རྒྱལ་སྒོམ་དགོས་རེད། ཡི་དམ་གྱི་ང་རྒྱལ་སྒོམ་ཡག་གི་ཐོག་མར་དབང་ཐོབ་དགོས་རེད་བ་དེ་ཡིན་ཙང་བླ་མ་མཆོད་པ་དེ་ལ་དབང་མ་ཐོབ་ན་བླ་མ་མཆོད་པ་ཞུ་མི་ཆོག་ཡས་ཀྱི་རྒྱུ་མཚན་དེ་འདྲ་ཅིག་ལ་ཐུག་ཡོད་རེད། རྒྱུ་མཚན་དེ་འདྲ་ཅིག་ཐུག་ཡོད་རེད། ཙང་ངེས་པར་དུ་ཡང་ང་རང་ཚོ་ལྷར་བསྐྱེད་དགོས་ཡག་དེ་བླ་མ་མཆོད་པ་རྩ་གཞུང་ཁོ་རང་རང་ནང་ལ་ཕྱི་ནང་གསང་བ་དེ་ཁོ་ན་ཉིད་ཀྱི་མཆོད་པ་ཕུལ་ཡག། ཨ་ནི་གཞུང་དེའི་ནང་ལ་ཨ་ནི་བསྐྱེད་རིམ་རྫོགས་རིམ་ལ་སོགས་པ་སྣོད་བཅུད་སྒོམ་ཡག་དེ་འདྲ་ཡོད་པ་ཡིན་ཙང་ལྷ་ལ་མ་བསྐྱེད་ན།

གསང་བ་འདོད་པ་ཡིན་ན་རང་ཉིད་ཞི་དོལ་རྡོ་རྗེའི་སྲས་དེ་ཀོ་ལ་ཧ་ནི་སྐུ་གསུམ་ལོངས་སྤྱོད་ཀྱི་གནས་མཚུངས་བ་དགུ་ནི་གྱིས་དགོས། ད་སྐུ་གསུམ་ལོངས་སྤྱོད་ཀྱི་གནས་མཚུངས་བ་ཞིག་ཡིན་ཏེ་སྔགས་ཀྱི་ཐུན་མོང་མ་ཡིན་པའི་གཙོ་བོ་གཙོ་བོ་དེ་ནི། སྔགས། རྒྱུད་སྡེ་ཡིན་ནོ་ནི་རྒྱུད་སྡེ་གོང་མ་བླ་མའི་རྒྱུད་དེ་ལ་སྐུ་གསུམ་ལོངས་སྤྱོད་ཀྱི་གནས་མཚུངས་སོང་ན། ཅི་རིགས་དེ་དགོངས་ཆོག་གོ། སྐུ་གསུམ་ལོངས་སྤྱོད་ཀྱི་གནས་མ་ཚང་ན་ཅི་རིགས་གོ་ཆོག་གི་མ་རེད།

སྐུ་གསུམ་ངོ་མ་དེ་སངས་རྒྱས་ཀྱི་གོ་འཕང་ཐོབ་དུས་སྐུ་ལ་ཡོང་གི་རེད་བ། ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ཟེར་དུས་གསུམ་པོ་དེ་སངས་རྒྱས་ཚར་ཙ་ན་ཨ་ནི་ཆོས་སྐུ་ཐོབ་ཀྱི་རེད་ལོངས་སྐུ་ཐོབ་ཀྱི་རེད་སྤྲུལ་སྐུ་ཐོབ་ཀྱི་རེད་མ་གཏོགས་ད་ལྟ་ཁྱོན་ནས་ཡོད་མ་རེད་བ། ལམ་འཁྱེར་ཟེར་ཡས་དེ་ང་རང་ཚོ་སྔགས་ཟེར་ཡས་དེ། དུས་མ་མ་འོངས་པ་ན་ཐོབ་བྱར་གྱུར་པའི་སངས་རྒྱས་ཀྱི་གོ་འཕང་དེ་ད་ལྟ་ཉིད་ནས་རང་ཉིད་ལ་སྦྱར་བྱས་ནས་ཉམས་སུ་ལེན་རྒྱུ་ཡོད་པ་དེ་སྔགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད།

ཆོས་སྐུ་སྒོམ་ཡས་དེ་གལ་ཆེ་ཤོས་རེད། ད་ང་རང་ཚོ་ད་ཆོས་སྐུ་སྒོམ་ཡས་དེ་ག་འདྲ་ཞིག་སྒོམ་དགོས་རེད་ཟེར་ན་ང་ཚོ་རང་དབང་མེད་པར་བྱས་ནས་ཉི་མ་ཤི་དགོས་རེད་བ་ཉི་མ་འཆི་ཡས་ཀྱི་ངེས་པར་དུ་ཡང་འཆི་གི་རེད་བ། འཆི་མི་དགོས་ཀྱི་སུ་གང་ཡོད་མ་རེད་ངེས་པར་དུ་ཡང་འཆི་གི་རེད་བ། ངེས་པར་དུ་ཡང་ཤི་དུས་དེ་ཤི་ཡས་དེ་ཁོ་རང་རང་ཆོས་སྐུ་ལ་སྦྱར་བྱས་ནས་བསྒོམས་ནས་ཤི་ཡས་དེ་ཡིན་ན་བཀག་ཐབས་ཁྱོན་ནས་ཡོད་མ་རེད་ཁོ་ཡོང་དགོས་རེད་དྲན་ཡོང་རྒྱུ་ཡོད་བ་དེ་ཁོ་ལས་ཀྱི་དབང་གིས་ཡོང་བ་ཅིག་རེད་ལས་ཀྱི་དབང་གིས་བཀག་ཐབས་མེད་པར་བྱས་ནས་ང་རང་ཚོ་ཤི་གི་བ་རེད

ཤེས་པ་ཡིན་ན་ཤེས་སྟོང་མི་འདྲ་ཞིག་བྱུང་བར་བ་ནི་སྒྱུ་མ་འཕེལ་འཚོ་ཡོད་ཅེས་བྱ་བར་བ། ཁོ་ལེགས་ཉེས་ཀྱི་དབང་གིས་ཡོན་པར་ཏེ་ཡོན་པར་ཡིན་ནས་ཡོན་པ་དེ་འཕེལ་འཚོ་བ་ཅེས་འཕེལ་འཚོ་བ་ཅེས་བྱ་བར་བ། ཡང་ན་ལོངས་སྐུ་སེམས་ཡིན་ཏེ་ལོངས་སྐུ་ལོངས་སྤྱོད་སེམས་ཡིན་ཏེ་སྒྱུ་མ་ངང་ཚུལ་ཕྱི་རྩ་སེར་ནག་ཕྱི་གསེར་ཕྲ་མོ་འགགས་ཚར་དག་པ།